ཁ་ལོག་རེད་ད་ཡི་གེ་འགྲོ་བཞིན་སྟོན་ནས་ཨན་ཏི་གང་ལ་ས་ཡིག་རྒྱག་སྐོར་གྱི་སྐད་ཆ་འགྲོ་བཞིན་འདུག་རོ་དེ་ཡིན་དུས་གང་ལ་མི་མང་པོ་ཅིག་གི་སེམས་འཚབ་བྱེད་ཀྱི་འདུག་དེ་གང་ལ་རོ་ཨན་སེམས་འཚབ་བྱེད་དང་མ་བྱེད་རོ་ཨན་ཁྱེད་རང་ཚོ་འདི་ཅིག་ཨོ་གསན་རོགས་བྱེད་རྣམ་པ་ཡ་རྣམ་པའི་ལས། སྐུ་ཁམས་བཟང་ཨ་ནི། འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་གི་ཡོད་ཨ་ནི་ཉིས་སྟོང་ཉི་ཤུ་རྩ་བཞི་ལ་ཡ་རྣམ་པ་ཚོ་སྐུ་གཟུགས་གསལ་ཐང་བྱ་བ་ལམ་འགྲོ་ད་ག་ནང་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་སྔར་ལས་དར་ཞིང་རྒྱས་པ་དང་ཁོང་གི་སྐུ་ཚེ་ནི། ཁྲི་ཕྲག་ནས་ཁྲི་ཕྲག་བསྐལ་བརྒྱར་བརྟན་པའི་སྨོན་ལམ་དང་ད་ག་ནང་བཞིན་བསྟན་བདག་བླ་ཆེན་རྣམ་པ་ཚོ་སྐུ་ཚེ་ཡུན་རིང་བརྟན་ཡས་དང་དུས་བཟང་ད་རྩེ་ཕོ། ཕོ་བྲང་པོ་ཏ་ལ་གི་མདུན་ཐང་དུ་ང་རང་ཚོ་ཚང་མ་བོད་གཞིས་བྱེས་མཉམ་འཛོམས་ཡོང་ཡས་ཀྱི་བཀྲ་ཤིས་སྨོན་ལམ་གྲངས་མེད་ཞུ་གི་ཡོད། རྣམ་པ་ཚོ་ཅིག་གཟིགས་གནང་དང་ང་རང་ཚོའི་སྲིད་ཟུར་བློ་བཟང།

ང་རང་ཚོ་བོད་མི་སྒྲིག་འཛུགས་ཡིན་ནའང་རེད་ཕྱི་རྒྱལ་ཁབ་ཀྱི་མི་རིགས་ཚོ་རྣམས་ཡིན་ནའང་རེད། འབྲི་སྟངས་འགོ་བརྗོད་ཁོ་རང His the Holiness the Fourteenth Dalai Lama ལབ་ནས་བྲིས་ཡོང་གི་འདུག་ཁོ་ཚོ་གི་གུས་ཞབས་ཀྱི་ཐོག་ནས་ང་རང་ཚོ་བོད་མི་སྒྲིག་འཛུགས་གཙོ་བོར་གྱུར་བའི་ཕྱི་མི་རིགས་རྒྱལ་ཁབ་ཀྱི་དེ་འདྲའི་གུས་ཞབས་ཀྱི་ཐོག་ནས་བྲིས་གནང་ཡོང་གི་འདུག་འགོ་བརྗོད་ཁོ་རང་ནས། ད་ད་ལྟ་ང་རང་ཨིན་ཇི་སྐད་དེ་ཤེས་ཀྱི་ཡོད་མ་རེད་དེ་ལས་ཁོ་དོ་སྣང་ཅིག་སྤྲད་མཁན་ཡིན་པ་སོང་ཙང་ཧ་གོ་གི་འདུག་འགོ་བརྗོད་ནས་ཨ་ནེ་རྒྱལ་བ་རིན་པོ་ཆེ་ལ་བློ་བཟང་སངས་རྒྱས་ལགས་ཀྱི་གུས་ཞབས་ག་ཚོད་ཙམ་ཅིག་ཡོད་མིན་དང་ཁོང་གི་བཀའ་དྲིན་ག་ཚོད་ཙམ་ཅིག་དྲན་གྱི་ཡོད་མིན་དེ་ཀོ་ཧ་གོ་ཡོང་གི་འདུག་བ་བྱས་ཙང་ཨ་ནེ། དེ་སྔོན་བློ་བཟང་སངས་རྒྱས་ལགས་ཁོ་རང་ད་སྲིད་སྐྱོང་གི་ལས་གནས་ནས་མ་ཚང་རུང་ཡོད་དུས་ཁོ་རང་ཨ་རི་གི་ཅིག་ཕེབས་སོང་ཨ་ངས་གསལ་པོ་བཟོ་གི་ཡིན་ད།

ད་ཐུག་ལས་བྱེད་འདི་མེད་ད་ག་ནང་བཞིན་ཁྱེད་རང་ཡིན་ནའང་དཔེ་ད་ག་རང་རེད། ད་ག་རང་རེད་བསམ་གི་ཡོད་སྐུ་མཁྱེན་ལག་གཉིས་ཐལ་མོ་སྦྱར་པུས་མོ་གཉིས་སར་བཙུགས་བྱས་ད་རྒྱལ་བ་རིན་པོ་ཆེ་ལ་ཡ་སྐུ་མཁྱེན་རྒྱལ་བ་རིན་པོ་ཆེ་གི་མཚན་དེ་ཚོ་འགོ་བརྗོད་དེ་ཚོ་ཐུགས་རྗེས་གཟིགས་དེ་འདྲས་མ་འབྲི་རོགས་གྱིས་ཞུ་ཡས་ཡིན། ལག་གཉིས་ཐལ་མོ་སྦྱར་པུས་མོ་གཉིས་སར་བཙུགས་བྱས། ཁྱེད་རང་ཁ་སང་ཉིན་ཤས་རིང་ཡང་རྒྱལ་བ་རིན་པོ་ཆེའི་ཁྲི་ནས་ད་མཚན་རྟགས་འགྲོ་བཞིན་ཟེར་གྱི་འདུག་ག་རེ་གི་ཐོག་ལ་མཚན་རྟགས་དེ་ཟེར་གྱི་ཡོད་ན་ངས་ཡག་པོ་མགོ་ཚོས་མ་སོང་དེ་ངས་གོ་ཡས་རོགས་བྱས་པ་ཡིན་ན་སྟོབས་རྒྱལ་སྟོབས་རྒྱལ་ལ་ཡ་ཨ་ནི་ཁྱེད་རང་མཇལ་ཁ་ཕྱིན་ཨ་ནི་སྟོབས་རྒྱལ་ལ་ཨམ་ཕྲག་སྦུག་དོ་བ་གཅིག་ནས་གཅིག་སྟོབས་རྒྱལ་ལ་གཅིག་སྟོན་བྱས་ཨ་ནི་མཚན་རྟགས་དེ་འདྲས་ཟེར་བའི་གནས་ཚུལ་དེ་འདྲས་གོ་ཡོང་གི་འདུག་སྐུ་མཁྱེན་ཐུགས་རྗེས་གཟིགས་ད་ག་ནང་བཞིན་ཨ་ནི་གཅིག་ད་དགའ་ལྡན་ཕོ་བྲང་གི་ཨ་ནི་གཅིག་ལས་ཀྱི་སྣེ་མོ་བ་རྣམ་པ་ཚོ་ལ་ཞུ་གི་ཡོད་སྐུ་མཁྱེན་ད་རྒྱལ་བ་རིན་པོ་ཆེ་གང་བྱུང་མ་བྱུང Party དང་བཅས་པའི་བྱ་ར་ཚོ་རི་དེ་འདྲའི་གང་བྱུང་མ་བྱུང་བྱེད་ཀ་གཏང་མ་གནང་རོགས་གནང། ཅེས་ངའི་ལག་གཉིས་ཐལ་མོ་སྦྱར། པུས་མོ་གཉིས་སར་བཙུགས་ནས་ངས་འབོད་སྐུལ་ཞུ་དགོས། ད་རྒྱལ་བ་རིན་པོ་ཆེ་དགུང་གྲངས་འདི་འདྲའི་ཅིག་ཕེབས་ཡོང་གི་ཡོད་རེད། དེ་རྒྱལ་བ་རིན་པོ་ཆེ་གིས་ཅིག་བཀའ་སློབ་ལམ་སྟོན་གནང་བཞག་པ་དེ་ཚོ་ཏག་ཏག་ཁྱེད་རང་ཚོ་དེ་གནང་ན་ཨ་ནི་དངོས་གནས་དྲང་གནས་རྒྱལ་བ་རོན་པོ་ཆེ། ཅིག་བོད་སྤྱི་པའི་རྩ་དོན་ལ་ཐུགས་ཕན་གསོས་ཀྱི་རེད་ལ་རྒྱལ་བ་རིན་པོ་ཆེ་བཀའ་དགོངས་དེ་དོན་བཞིན་བྱས་ནས་སྒྲུབ་ཀྱི་ཡོད་རེད་མ་གཏོགས། དེ་གཅིག་མི་མང་མགོ་རྨོངས་ཡ་ཆེད་དུ་ཡར་ཡར་མ་གཅིག་མཇལ་ཁ་འདྲ་གཅིག་ཞུ་ག་ཕྱིན་མ་ཡོང་སྐོར་ཞོར་ཀྱང་ཀྱང་ཀློག་དེ་འདྲས་བྱས་པ་ཡིན་ན་ཏག་ཏག་རྩ་བ་ཉིད་ནས་བདེ་ཡི་མི་འདུག་ཨ་ནི། བློ་བཟང་སེང་གེ་ལ་ལ་རྒྱབ་སྐྱོར་གནང་མཁན་ཁྱེད་རང་ཚོ་ཡིན་པ་ཡིན་ན་ཧ་བར་ཐོན་རེད་ཟེར་རྐུབ་ལ་མ་རྒྱུག་རོགས་བྱེད་ཁོ་ལ་རྣམ་པ་འདུག་འདི་བྱས་ནས་རྒྱབ་སྐྱོར་བྱེད་དགོས་ཟེར་དེ་འདྲས་རྐུབ་ལ་མ་རྒྱུག་རོགས་བྱེད་ཐུགས་རྗེ་གཟིགས་སྤྱི་པའི་རྩ་དོན་དེ་དཔེ་མི་སྲིད་བའི་གལ་ཆེན་པོ་རེད་འདི་སྒང་ལ་རྒྱལ་བ་རིན་པོ་ཆེའི་མཚན་གནས་དེ་ང་རང་ཚོ་གི་སྲུང་སྐྱོབ་བྱེད་མ་ཐུབ་ན་སུ་གི་སྲུང་སྐྱོབ་བྱེད་ཐུབ་ར་ད་སྐུ་མཁྱེན་ཐུགས་རྗེ་གཟིགས་ད་མི་མང་ཚོ་ཡིན་ན་དགོངས་པ་ཡག

ད་ངས་གི་ཁ་ལོ་ཡ་ལ་ན་ད་དེ་མོ་རང་གི་བཤད་སྟངས་དེ་བ་ནས་ད་སྐྱོ་འགྲོ་བཞིན་པ་ཡིན་ན་དེ་གཅིག་པོ་ཚད་གི་མ་རེད་ཨ་ད་དེ Being Tibetan ནང་ལོགས་ལ་ཨ་ད་ཚེ་བརྟན་ཕུན་ཚོགས་ལགས་གི་ཨ་འདྲས་གཅིག་གསུང་བཤད་ཅིག་འདུག་རོ་བ་ཨ་ནི་ཁྱེད་རང་ཚོ་དེ་ཚི་སེན་ད་ད་ཨ་རི་གི་ད་ད་ང་དེ་ཤི་ཀ་གོ་ལ་གཏམ་བཤད་བྱེད་གི་ཡོད་པའི་གི་གསལ་བསྒྲགས་བཏང་ཤག་ཨ་འདི་གསལ་བསྒྲགས་དེ་ངས་མ་གཅིག་ལྟ་ཡིན་པ་གོ་བཅོས་དེ་ཀློག་ཡོང་དུས་དེ་ཨ་མཆོག་གོ་མ་དེ་ཞུ་ཞུ་བྱུང་སོ། That's very true།

ང་རང་ཚོ་གི་ཨ་མདའ་རྒྱ་འོམ་གྱི་གཞུ་བཞག་བའི་སྐབས་ལ་རོ་ཨ་ནི་མི་འགའ་ཤས་ཀྱིས་ལ་པའི་ཚ་གི་ཚི་གི་ཤོར་འདུག་ད་ཕལ་ཆེར་བྱས་ན་ཁོ་རང་ཚོ་གི Website Asia Freedom Institute ལས་རོ་གཅིག་ན་གཉིས་ལོ་ནི་ངས་གི་ཐེངས་མང་པོ་ཅིག་བཏོན་པ་ཡིན་རོ་དེ་ཡིན་དེ་སྒང་ལ་བཏོན་ཚར་བའི་རྗེས་ལ་ཡང་ང་རང་གི་འགན་ཅིག་ཆགས་གི་དོ་ཨ་དེ་གི་རྗེས་ལ་མུ་མཐུད་ནས། ག་ལབ་དགོས་རེད། རྩད་གཅོད་ཅིག་གཏོང་ཡ་ད་དཔྱད་ཞིབ་ཅིག་བྱེད་དགོས་ཀི་ཆགས་ཀི་འདུག་ཨོ་ས་ལ་ནི་རོ། ཨ་ནི་དེ་ག་འདྲའི་འདྲ་པོ་ཅིག་ཆགས་ཀི་ལབ་ན་ད་ཨ་ད། Asia Freedom Institute འདྲ་པོ་ཅིག་ཡིན་པ་ཡིན་ན། རྒྱལ་བ་རིན་པོ་ཆེ་ལ་ལ་ཡ། བཀའ་འདྲི་མ་ཞུ་བ་བྱས་དང་པོ་ནི་རང Website བཟོས་ཨ་ནི་སྤྱི་ཚོགས་ནང་ལ་གཏམ་མང་པོ་ཅིག་ཡ་སྤྱི་ཚོགས་ནང་ལ་དབ་ཐག་མང་པོ་ཅིག་བཏང་ཚར་རྗེས་ལ་ཨ་ནི། མི་མང་ཁྱེད་རང་ཚོ་དྲན་གི་ཡོད་ན་ངས་སྐབས་ཅིག་ལ་དེ live ལ་ལབ་ཡིན། ཨ་ད། སྐལ་རྡོར་ཨོ་དཀར་ཚང་འདྲ་པོ་ཅིག་ཡིན་པ་ཡིན་ན། རྒྱལ་བ་རིན་པོ་ཆེ་བཅར་འདྲི་ཞུས་ནས་ཉེ་ཆར། ན་ནིང་ལོ་གི། ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཟླ་བ་བཞི་དེ་བ་གཅིག་ལ། ཁོ་རང་རྒྱལ་བ་རིན་པོ་ཆེ་བཅར་ག་འགྲོ་བྱས་ཨ་ནེ་རྒྱལ་བ་རིན་པོ་ཆེ་གི་པང་ཁ་ལ་མགོ་བཞག་ནས་པར་འདྲ་རྒྱབ་ནས་བཀྲམས་འདུག་བ་དེའི་ནང་ལོགས་ལ་ཁོ་རང་གི post ནང་ལོགས་ལ་ཁོ་རང་གི་ག་རེ་བྲིས་ཡོད་ལབ་ན། ཨ་ནེ་རྒྱལ་བ་རིན་པོ་ཆེ་བཅར་ཡིན Asia Freedom Institute གྱི་སྒང་ལ། ཨ་ནས་རྒྱལ་བ་རིན་པོ་ཆེ་ག་རེ་གསུངས་སོང་ལབ་ན་མ་སྒང་ལ་གསུང་བཤད་ག་རེ་གནང་སོང་ལབ་ན་རྒྱ་མི་འགྱུར་བ་ཐེབས་ཀྱི་ཡོད་རེད་གསུངས་སོང་ལབ་ནི་ཁོ་རང་རང་གི post ནང་ལ་དེ་བྲིས་ཡོད། དེ་བྲིས་དུས་སྒང་ལ་ད་གོ་ཚོད་མཁན་ཅིག་ཡིན་པ་ཡིན་ན་གཙང་མ་དཔེ་ཡག་པོ་གོ་བརྡ་འཕྲོད་གི་རེད་བསམ་གི་འདུག་ག་ཅིག་ལབ་ན། ད་ཁོང་ཚོ་གི་ག་ཟ། སྐལ་རྡོར་ཨོ་དཀར་ཚང་གི Asia Freedom Institute གི་རྒྱུའོ་ནི་ཡག་གང་ལ་བཀའ་འདྲི་ཞུ་བ་ནི་ངས་ཨ་འདྲས་ཅིག Website ཅིག་ཕྱེས་ཡོད་ལབ་འོ་དེས་ཚང་མ་ལས་ཀ་ཚར་ཚར་ནི་ཨ་འཛམ་བུ་གླིང་ལ་དབ་ད་བཏང་ཚར་ནི་ཨ་ནི་གཞི་ནས་བཀའ་འདྲི་ཞུ་ག་འགྲོ་བ་རེད་རོ། ཨ་ནི། ཡང་མི་མང་ཧ་མ་གོ་མཁན་དེ་ཚོ་ཡིན་པ་ཡིན་ན་ངས་ཡང་བསྐྱར་ཅིག་འགྲེལ་བཤད་རྒྱག་ཆོག་ག Asia Freedom Institute ལབ་ཡ་དེ་ག་རེ་རེད་ལབ་ན་དེ Website ཅིག་རེད་ཁོ་རང་ཚོ་གི་ཨ་ནི་ད་ལྟ་དེ་འདུག་བལྟས་པ་ཡིན་ན། གོ་ད་ཞེ་དྲག་འཁྲུལ་ཡ་མེད་པ་ལ་ཡིན་ནས་ཧ་གོ་ཡ་ཅིག་ལ་ག་རེ་འདུག་ལབ་བ་ཡིན་ན་ཁོང་ཚོ་གི་དེ Website དེ་ནང་ལོགས་ལ་ཨ་ནི་བོད་བོད་ཀྱི་གནས་ཚུལ་དེ་ཚོ་ཆུ་ཚོད་རེ་རེ་གཉིས་གཉིས་ལ་ཧ་གོ་ཡ་དང་གཅིག། གཉིས་ཨ་ནི་རྩ་རྩ་ཆེ་ཤོས་དེ་རྒྱལ་བ་རིན་པོ་ཆེ་གི་ཡང་སྲིད་ཀྱི་སྐོར་ལ། ད་དེའི་ལ་དེའི་སྒང་ལ་ཡང་སྲིད་ལ།

ཡོང་སྲིད་པ་ལབ་ཡ་འདྲ་བོ་ད་ང་བོད་ནང་ལོགས་ལ་མ་རེད་ང་བོད་ནས་ཕར་ཕྱི་ལོགས་ལ་སྐྱེ་འཁྲུངས་སྲིད་པ་ལ་འདི་འདྲའི་གི་སྐོར་ལ་མང་པོ་ཅིག་ཡོད་དུས་སྒང་ལ་འདི་འདྲ་བོ་ག་ལ་བ་རེད་བརྗོད་བྱ་དེ་ཚོ་དཔེ་གནད་འགག་ཆེན་པོ་དང་ཨ་ནི་རྩ་ཆེན་པོ་ཅིག་ཡིན་དུས་སྒང་ལ་ཨ་ང་རང་ཚོ་བོད་མི་བོད་མི་རིགས་ཀྱི་ཨ་ནི་སྙིང་གི་ནོར་བུ་ཡིན་དུས་སྒང་ལ་དེ་དེ་དཔེ་རྩ་ཆེན་པོ་ཅིག་ཡིན་དུས་སྒང་ལ་དེ་གི་ག་རེ་ཡོང་དགོས་ལབ་ན་རྒྱལ་བ་རིན་པོ་ཆེ་གི་ཨ། གཡས་གཡོན་སྐོར་ལ་ཡིན་ན་རེད་རྒྱལ་བ་རིན་པོ་ཆེ་གི་ཁོང་རིགས་དང་འབྲེལ་བ་ཡོད་རྒྱུ་ཡིན་ན་རེད་རྒྱལ་བ་རིན་པོ་ཆེ་གི་ཡང་སྲིད་སྐོར་ལ་ཡིན་པ་ཡིན་ན་རེད་དེ་དང་དེ་འདྲ་བོ་ཅིག་གི་སྐད་ཆ་ཅིག་མི་སུ་དང་སུ་གི་ཡིན་ནས་འཁྱེར་ནས་དེ་འདྲའི་སྒང་ལ་ཨ་ནི་ང་ཚོ་ཚང་མ་ཚོང་རྒྱག་མ་སྲིད་པོ་མ་རེད་ལབ་ཀྱི་ཡོད་དམིགས་བསལ་གྱི་ཡང་ད Asia Freedom Institute འདྲ་བོ་ཅིག་ཡིན་པ་ཡིན་ན་དེ་དེའི་སྔོན་མ་ནས་དྲ་རྒྱ་སྒང་ལ་ཐོན་ཡོང་ནས་ཐེངས་མ་མང་པོ་ཅིག་ང་ཚོ་གི་དྲི་བ་བཀོད་པ་རེད་ང་ང་རང་གིས་དྲི་བ་ཐེངས་མང་པོ་ཅིག་བཀོད་པ་ཡིན་དེ་བཀོད་དུས་སྒང་ལན་རྒྱག་མཁན་རྩ་བ་ཉིད་ནས་མི་འདུག་ཐ་མ་མཐའ་གཞུག་ལ་ལོ་རྫོགས་ཡོང་དུས་སྒང་ལ་རྒྱལ་བ་རིན་པོ་ཆེ་བཅར་འདྲི་ཞུས་ནས་ཨ་ནི། པར་ཅིག་བརྒྱབ་མར་བཀྲམ་ཡོང་དུས་སྒང་ལ་ཁོ་རང་གི post ནང་བྲིས་རྒྱུ་དེ་འདྲ་འདྲ་བོ་ཅིག་ཨ་ནི་རྒྱལ་བ་རིན་པོ་ཆེ་གིས་རྒྱ་མི་འགྱོ་བ་ཐེ་གོ་བར་གསུང་གི་འདུག་ལབ་དུས་སྒང་ལ་དེ་གི་འདི་ལ་ད་ག་རང་ལ་བརྡ་ལན་རག་ཚར་རེད་བསམ་གྱི་འདུག་ངས་ཀྱི་ར་གོ་བ་གོ་མཁན་ཅིག་ལ་ཡིན་པ་ཡིན་ན། ད། མ་གོ་མཁན་ཅིག་ལ་ཡིན་པ་ཡིན་ན་ད་དེ་འདྲ་རེད་འདུག་བ་ཁ་ཤས་ཨུ་ཚུགས་ཚ་བོ་ཞིག་འདུག་བ་ད་བློ་བཟང་སེང་གེ་གི་འདྲ་བོ་ཅིག་ཡིན་པ་ཡིན་ན་ད་གོ་ཡ་ལ་ཁ་སེང་ངེས་ཅག། ག་རེ་ཟེར་རྡོ་རྗེ་གདན་ལ་ཨ་ནི། བཅར། རྒྱལ་བ་རིན་པོ་ཆེ་བཅར་ནས་ཨ་ནི་ཨམ་བག་ནང་ནས་ཡི་གེ་ཐོབ་རྒྱག་ཁོབ་རྒྱག་ལ་བཏོན་ནས་འདི་འདྲ་བྱས་ནས་ས་ཡིག་རྒྱག་བ་རེད་ལབ་ཡ་དེ། དངོས་གནས་བྱས་ན་བྱེད་སྟངས་དེ་དཔེ་ངན་པ་རེད་ཁོ་རང་ལས་བྱེད་ཅིག་ཡིན་ཚར་བའི་རྗེས་ལ་ཁོ་རང་ང་རང་ཚོའི་གི། བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཅིག་བྱས་ཚར་བའི་རྗེས་ལ་ཁོ་རང་གི་དེ་འདྲའི་འདྲ་བོའི་ལས་ཀ་དེ་ཚོ་གནད་འགག་ཆེན་པོ་ག་ཚོད་ཡིན་དང་མེད། དང་པོ་ནས་གྲོས་བསྡུར་བྱེད་དགོས་ཡོད་དང་མེད། ཨ་འདི་གི་འགྲོ་བའི་གི་བརྒྱུད་ལམ་དང་བརྒྱུད་ལམ་ཅིག་ཡོད་རེད། ཨ། བདེ་སྲུང་ལས་ཁུངས་ནས་ཡིན་ན་རེད། ཨ་ནི་དགའ་ལྡན་ཕོ་བྲང་གི་བརྒྱུད་ནས་ཡིན་ན་རེད་སྐུ་སྒེར་ཡིག་ཚང་གི་བརྒྱུད་ནས་ཡིན་ན་རེད་དེ་ཚོ་གང་ག་ཕྱོགས་ནས་ཐར་དགོས་ཀྱི་རེད་གོམ་པ་རེ་རེ་རེ་རེ་རྒྱག་དགོས་ཀྱི་རེད་མ་གཏོགས་རྒྱལ་བ་རིན་པོ་ཆེ་བཅར་དེ་ག་རང་ལམ་སང་ཡི་གེ་ཨམ་བག་ནང་མར་བཏོན་ཆོག་ཆོག་ལ་ས་ཡིག་རྒྱག་ཆོག་ཆོག་ཅིག་ད་ཡོད་ཨེ་ཡིན་ན་ལབ་ཀྱི་ཡོད། འདི་ཚོ་ཁོ་རང་གི་ཧ་གོ་དགོས་ཀྱི་རེད་བསམ་གྱི་འདུག་དམིགས་བསལ་གྱི་ཁོ་རང་ད་ལྟ་ང་ཚོ་གི་སྔོན་མ་སྲིད་སྐྱོང་བྱས་ཚར་རྒྱུ་ཅིག་རེད་པ། ད་ལྟ་འདྲ་བོ་ཅིག་མ་ཡིན་ན་སྲིད་ཟུར་རེད་པ། ཡིན་དུས་ཡིན་དུས་སྒང་ལ། དེ་ཚོ་གང་ག་བསམ་བློ་བཏང་དགོས་ཀྱི་རེད་བསམ་གྱི་འདུག་ཨ་ནི་དེ་གཅིག་པོ་ཚད་གི་མ་རེད Asia Freedom Institute སྒང་ལ་རྒྱལ་བ་རིན་པོ་ཆེ་གི་ཁ་སེང་སྔོན་མ་སྐལ་རྡོར་ཨུ་དཀར་ཚང་ལ་རང་ལན་འདེབས་དེ་འདྲ་ཅིག་རྒྱབ་ཚར་རྗེས་ཚར་རྗེས་ལ། ད་ལྟ་རྒྱལ་བ་རིན་པོ་ཆེ་བཅར་ནས་ཨ་ནི་ཐོབ་རྒྱག་ཁོབ་རྒྱག་ལ་ཡི་གེ་དེ་འདྲ་ལ་ས་ཡིག་རྒྱག་བཅུག་ཡ་དེ་ཚོ་ད་པས་ཉེན་ཁ་ཆེན་པོ་རེད་བསམ་གྱི་འདུག་རེད་བ། ཉེན་ཁ་ཆེན་པོ་རེད་བསམ་གྱི་འདུག་འདི་དང་གཉིས་ཡོད་འདུག་ངས་ག་རེ་ལབ་ཡ་ལབ་ན་ད། པར་འདིའི་ནང་ལོགས་ལ་ད་བསྟན་འཛིན་སྟག་ལྷ་ཁོ་རང་གི་ཨ་ནི་ལག་པ་གི་ཨ་འདྲའི་བྱས་ནི། ག་རེ་ལབ་དགོས་རེད། ས་ཡིག་རྒྱག་དུས་གང་ལ་བསྟན་འཛིན་སྟག་ལྷ་ཁོ་རང་གི་ལག་པ་ཨེ་འདྲའི་བྱེད་ཀྱི་འདྲ་བོ་ཞིག་འདུག་རེད་བ། དེ་ཡིན་དུས་གང་ལ་ཨ་ནི་ཨ། ག་རེ་ལབ་དགོས་རེད། ལབ་ཚ་བའི་ཞག་ཏུ་ཞོར་ལ་རེད་བ། བསྟན་འཛིན་སྟག་ལྷ་ཁོ་རང་རང་ལ་ཨེ་ཡིན་རེད་བ། ཨ་ནི་ཁྱེད་རང་གིས་གང་གཟབ་གཟབ་གནང་རོགས་བྱས། ཡ། ཨ་ནི། ད་ནས་བཟུང་རོ་ཨ། གང་གཟབ་གཟབ་གནང་རོགས་བྱེད། ག་རེ་བྱས་ནས་ལབ་ན་རྒྱལ་བ་རིན་པོ་ཆེ་དགུང་ལོ་བགྲེས་པོ་འདུག་སེ་ཕེབས་དུས་གང་ལ། ད། ག་རེ་ལབ་དགོས་རེད། ཆོས་རྗེ་ནས་ནི་སྲིད། སྲིད་ཟུར་པ། སྲིད་ཟུར། སྲིད་ཟུར་རེད། རོ་ཨ། ཆོས་རྗེ་ནས་སྔོན་མ་ནས། ང་རང་ཚོ་བོད་མི་སྒྲིག་འཛུགས་ལ་ལས་ཀ་བྱེད་ངེས་ཅིག་རེད་ལ་ནི་ཨ་ནི། དེ་འདྲའི་བྱེད་ནི་གུ་ཡངས་དང་ཨ་ནི་ཡང། ག་རེ་ལབ་དགོས་རེད། བློས་འགེལ། བློས་འགེལ་ལོ་ཡ་ཅིག་རེད་བས་མ་རེད་བས་འདི་ཚོ་གང་ག་བསམ་བློ་གཏང་དགོས་ཅིག་ཆགས་གི་འདུག་དམིགས་བསལ་གྱི་ཨ་མདའ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། ད་ལྟ་མང་པོ་ཅིག་བཏང་ཡོད་དུས་གང་ལ། སྤྱི་ཚོགས་ནང་ལ་ཉེན་ཁ་དང་དཀའ་ངལ་དང་མང་པོ་ཅིག་འཕྲད་བསྡད་དུས་གང་ལ། དེ་ཚོ་སྒང་སྒང་ལ་ཁྱེད་རང་ཁྱེད་རང་གིས་ནས་ཡི་གེ་སྒང་ནས་གཟབ་གཟབ་གནང་དགོས་ཀྱི་འདུག་རྒྱལ་བ་རིན་པོ་ཆེ་གི་གཡས་གཡོན་ལ་སུ་དང་སུ་ཡོད་པ་ཡིན་ནའི་ཁོ་རང་ཚོ་གིས་གཟབ་གཟབ་གནང་དགོས་ཀྱི་འདུག་ཨ་དེ་འདྲའི་ཡི་གེ་སུ་དང་སུ་གི་ཨམ་བག་ནས་མར་བཏོན་ཆོག་ཆོག་བྱས་བྲིས་ཆོག་ཆོག་ཅིག་བྱས་པ་ཡིན་པ་ཡིན་ན་ཡང། ཨ་དེ་ཚོ་ལ་ཡང་ཨ་ལས་དང་པོ།

མའི་ལས་དེ་རྟག་པར་རེ་ཞིབ་འཇུག་བྱས་མ་རེད་ལབ་བྱེད་བ། དེ་བྱས་ནི། དམིགས་བསལ་ཡང་ད་རྒྱལ་བ་རིན་པོ་ཆེ། དགུང་ལོ་བགྲེས་པོ་འདི་སྐད་ཅིག་ཡོད་བྱེད་དུས་གང་ལ། ཨ་ནི་དེ་འདྲའི། འཚང་ཁ་བར་ལ། ཁ་ཤས་ཡོང་ནས་ག་རེ་ར་ཅིག་བྱེད་ཀྱི་ཡོད་པ་ཡིན་ན་རེད་ཡག་པོ་ཡིན་ན་ཡང། དཔྱད་ཞིབ་ཅིག་བྱས་ནས་ཡིན་གཅིག་མིན་གཅིག process གི་བརྒྱུད་ནི་འགྲོ་ན་མ་གཏོགས། དེ་འདྲའི། ག་རེ་ཡིན་ནའི་ཐེབས་ཐེབས། ནང་མི་ཡིན་ན་རེད་སྤུན་ཀྱག་ཡིན་ན་རེད་སུ་དང་སུ་ཡིན་པ་ཡིན་ན་རེད། ལས་བྱེད་རྙིང་པ་ཡིན་ན་རེད། སུ་དང་སུ་ཡིན་པ་ཡིན་ནའི་ལམ་སང་ལམ་སང་ཨ་འདྲས། ག་རེ་ལབ་དགོས་རེད་ས་ཡིག་རྒྱབ་ཆོག་ཆོག་དང་དེ་འདྲས་དེ་ཚོ་དེ་ཚོ་ལ་སྒང་ལ་གཟབ་གཟབ་གནང་རོགས་གནང་རོགས་ཨ། ཡི་གེ་སྒང་ནས་བདེ་སྲུང་ལས་ཁུངས་ཡིན་ན་རེད། ཨ་ནི་བསྟན་འཛིན་སྟག་ལྷ་ཁོ་རང་རང་ཡིན་པ་ཡིན་ན་རེད་བྱས་ན་མ་གཏོགས་ཨ་ཁྱེད་རང་ཚོ་གི་ཡི་གེ་སྒང་ནས་ཡི་གེ་ཅིག་བཀྲམ། གཞན་མིན་ན་རོགས་ཁྱེད་རང་ཚོ་གི་ཡི་གེ་སྒང་ནས་ཡི་གེ་ཅིག་བཀྲམ་རོགས་བྱས་རོགས་ཨ་ནི་འདི་ལ་ཉེན་ཁ་མི་འདུག་ན་མི་འདུག་ལབ་ནི་ག་རེ་ལབ་ན་ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མི་མང་པོ་ཅིག་ད་མི་མང་པོ། འདི་རེད་བ། ཁ་སང་སྔོན་མ་ཨ་ནི་ང་རང་ཚོ་སྤྱི་ཚོགས་ནང་བགོ་བཤའ་གཉིས་ལ་རྒྱབ་ཨ་མི་མང་པོ་ཅིག། ག་རེ་ལབ་དགོས་རེད། སྐད་ཆ་མང་པོ་གང་ལ་ཚ་ག་ཚིག་གི་ཤོར་ཨ་ནི་བགོ་བཤའ་གཉིས་ལ་རྒྱབ་ཨ་ནི་མང་པོ་ཅིག་བཤད་བསྡད་བཞག་བར་ལ་ཨ་ནི། བློ་བཟང་སེང་གེ་དང་མཉམ་དུ་ཨ་ནི་ཁོ་རང་གི་བྱེད་བྱ་ཡག་ག་ཅིག་རང་མེད་དུས་གང་ལ། དེ་སྒང་ལ་བཤད་ས་མང་པོ་ཅིག་ཡོད་དུས་གང་ལ་ཉེན་ཁ་འདུག་དང་མི་འདུག་དེ་ཨ་ནི་ཁྱོད་རང་ཚོ་གི་ཡི་གེ་སྒང་ནས་ཨ། ག་རེ་ཟ་ཡི་གེ་སྤྲད་རོགས་བྱས།

བ། ག་རེ་བྱས་ནས་ལབ་ན། ང་ཚོ་རྒྱལ་བ་རིན་པོ་ཆེ་གིས་ཕྱག་ཡིག་ཅིག་བྲིས་པ་ཡིན་ན་རེད། ས་ཡིག་ཅིག་བརྒྱབ་པ་ཡིན་ན་རེད། ག་རེ་དང་ག་རེ་ཡིན་པ་ཡིན་ན་རེད། Yes དང No གང་ལ་གཅིག་པོ་ཡིན་པ་ཡིན་ན་ཡང་དེ་ཚོ་ང་ཚོ་གི་བོད་མི་རིགས་ཀྱི་རྒྱལ་རབས་དང་རྒྱལ་རབས་ལ་ཨ་ལོ་བརྒྱབ་ཐུབ་ཡ་གི་ཡོད་དུས་གང་ལ་དེ་འདྲའི་འདྲ་བོ་ཅིག་གིས་ཨ་ནི། གོ་སྐབས་དེ་སུ་དང་སུ་ལ་ཡིན་ནའི་དེ་འདྲའི་ལས་སླ་བོ་མ་སྤྲད་རོགས་བྱས།

ཨེ། དེ་འདྲའི། གི། འདུག་ག་རང་ལྟ་ཨ་ཡིན་ན་ལབ་ཀྱི་ཨ། ཨེ། matlab། ཨེ། དེ་འདྲའི་ཁོས་གི་བསམ་བློ་ངན་པ་དེ་འདྲའི་རང་བཏང་གི་ཨ་ཡིན་ན་ལབ་ད་དུང་ཡིན་ནའི་རེ་བ། ག་ལབ་དགོས་རེད། རེ་བ་ཆུང་ཆུང་ཅིག་ཡོད་ལབ་ཀྱི་ཨ། ཨ་ནི། འདི་ཡིན་དུས་གང་ལ། ད། ཕྱོགས་གཅིག་ནས། ཨ་ད་ང་རང་ཚོ་གི་སྤྱི་ཚོགས་ནང་ལ་གབ་ཤ་གཉིས་ལ་རྒྱབ་ནས་ཡིན་ན་རེད་ཕར་ཕྱོགས་ཚོ་གིས་རྒྱལ་བ་རིན་པོ་ཆེ་ཁ་ལ་འཁྱེར་གི་ཡོད་རེད་ཚུར་ཕྱོགས་ཚོ་གིས་རྒྱལ་བ་རིན་པོ་ཆེ་ཁ་ལ་འཁྱེར་གི་ཡོད་རེད་རོ་ཨ་རྒྱལ་བ་རིན་པོ་ཆེ་ད་ཚང་མ་གིས་ཨ་ཁ་ལ་མ་ཎི་བགྲང་བགྲང་འདྲ་བོ་ཅིག་ཡོད་རེད་དེ། ལག་ལེན་འདི་ག་ཚོད་བསྟར་གི་ཡོད་མེད་འདི་ག་རང་རེད་རོ་ཨ། འདི་ཡིན་དུས་གང་ལ་ཨ་ནི་འདི་བྱས་ནས་ཨ་ནི་དེ་ཡོང་སྲིད་པ་རེད་རོ་ཨ། The Battle for the Soul of Dalai Soul།

Lobbyist ལབ་འདུག། འོ་འདི་འདྲ་བོ་ཅིག Article འདི་འདྲའི་འདྲ་བོ་ཅིག་བཏོན་ཡོད་དུས་གང་ལ་ངས་འདི་བཀྲམས་ཡོད་མི་མང་ཁྱེད་རང་ཚོའི་གི་ངའི Page ནང་ལ་འགྲོ་ནས་གཟིགས་པ་ཡིན་ན་རོ། ཨ་འདི་ནང་ལོགས་ལ་མང་པོ་ཅིག་བྲིས་ཡོད་རེད་ཨ་ད་རྒྱལ་བ་རིན་པོ་ཆེ་གི་ད་དགུང་ལོ་བརྒྱད་ཅུ་ཕེབས་པའི་གི་འཁྲུངས་སྐར་གི་སྐབས་ནས་ཕྱིན་ནས་ཨ་འདྲས་ཕྱིན་ནས། ཨ་ནི་ང་རང་ཚོའི་གི Washington གི་ཨ་ད། བོད་པའི་གི Head Office གཅིག་ཡོད་རེད་བ། དེའི་ནང་ལོགས་ལ་ག་རེ་རེད། རྒྱ་མི་དང་བོད་པ་གཉིས་ཀ་མཉམ་དུ་འཛོམས་པ་དེ་ག་འདྲ་རེད་ལབ་ནས། དེའི་ནང་ལ་དྲི་བ་གཅིག་བཀོད་ཡོད་རེད། དེའི་ནང་ལ་ཡག་པོ་བྱས Detail འགྲོ་རོགས་བྱེད་རེད་བ་མི་མང། དེ་ཉིས་སྟོང་བཅོ་ལྔ་གི Article གཅིག་རེད། འོ་དེ་ད་དེ་འདྲ་ཡིན་དུས་གང་ལ་ཨ་ནི་ངས་ག་རེ་ལབ་ཡག་འདུག་ན། ཨ་ད་བློ་བཟང་སེང་གེ་ཁོ་རང་འདྲ་བོ་ཅིག་ཡིན་པ་ཡིན་ན་ཁོ་རང་གི་རྒྱབ་ལྗོངས་ལ་འོ་དེ་གཅིག་བྱས་ཨ་ནི་ཨ་ད་ལི་ཐང་གི་ལི་ཐང་ཨ་ཐར་གི་རྙོག་ཁྲ་ཆུ་བཞི་སྒང་དྲུག།

ག་རེ་གོ་གི་ཡོད་ཧ་གོ་གི་ཡོད་མ་རེད་པས་ཡང་མིན་ན་ཁོ་རང་ལམ་ཁ་བརླག་གི་ཡོད་རེད་པས་ཡང་མིན་ན་རྐང་བཙུགས་ནས་ཨ་དེ་འདྲ་བྱེད་ཀྱི་ཡོད་རེད་པས་གང་ལྟར་མང་ལྟར་ག་རེ་བྱེད་ཀྱི་ཡོད་པ་ཡིན་ན་རེད་མེད་ན་རེད་ཁོ་རང་གི existing ཁོ་རང་མི་དེ་ཨ་ད་ང་རང་ཚོ་བོད་མིའི་སྒྲིག་འཛུགས་ལ་སྐྱོན་བྱེད་ཀྱི་འདུག་དམིགས་བསལ་གྱི་བོད་མིའི་སྒྲིག་འཛུགས་ལ་འདིའི་སྒང་ལ་དབུ་མའི་ལམ་རྒྱལ་བ་རིན་པོ་ཆེ་གིས་ལམ་སྟོན་གནང་བསྡད་ཀྱི་གི་དབུ་མའི་ལམ་ཡིན་ན་འདྲ་ཨ་ད་ང་རང་ཚོ་གི་བོད་མིའི་སྒྲིག་འཛུགས་ཡིན་ན་འདྲ་ཨ་ད་ང་ཚོ་ཡོད་བཞག་པའི་གི་སྲིད་སྐྱོང་ཡིན་པ་ཡིན་ན་འདྲ་ཁོ་རང་གི་ག་རེ་དང་ག་རེ་ལས་ཀ་བྱེད་ཀྱི་ཡོད་པ་ཡིན་ན་དེ་ལ་དགག་པ་རྒྱག་གི་འདུག་ར། འདི་ཡིན་དུས་གང་ལ། ཁོ་རང་ཡིན་ནའི་སྐབས་ཅིག་ལ་སྲིད་སྐྱོང་བྱས་ཚར་དུས་གང་ལ། ཁོ་རང་གིས་བསམ་བློ་དེ་འདྲའི་རྒྱ་ཆེན་པོ་ཅིག་བཏང་དགོས་ཅིག་ཆགས་གི་ཡོད་རེད་དེ་ཡིན་ན་ཡང་དེ་འདྲའི་བསམ་བློ་བཏང་ཡག་གི་ནུས་པ་མེད་པ་རེད་པས། ཨ་ནི་བསམ་བློ་རྐང་བཙུགས་ནས་བཏང་གི་ཡོད་མ་རེད་པས་ག་འདྲ་རེད་པས་ལབ་དྲི་བ་ཅིག་ཆགས་གི་འདུག་ལབ་ནས་རོ། འདི་དེ་སྙད་འདོགས་འདི། ཁ་སང།

གོ་ཡ་ཅིག་བྱས་པ་ན Illuminati གི་སྐོར་ལ་མང་པོ་ཅིག་གོ་ཡ་ཡོད་རེད་ཨ། དེ Cult རེད་ལབ་འདུག་དང་ཨ་ཅིག། ཨ་ནི་ཁོ་རང་ཚོ་གི་སོ་སོ་སོ་སོ་མིང་བཟོ་ཡ་དང་ཨ་ནི་དེའི་སྒང་ལ་ཨ་ནི། ཅིག་གི་ག་རེ་ཟ། སྲོག་བླུ་བཏང་གི་རེད་ལབ་འདུག་དང་དམར་གསོད་བཏང་གི་རེད་ལབ་འདུག་དང་ཨ་ནི་ཁྱེད་རང་ཚོ་མི་མང་དོ་སྣང་བྱས་པ་ཡིན་ན། ངས་ཡ་ང་རང Opinion ལབ་ཡོད་ད། ཨ་ནི་སྐབས་གཅིག་ལ་ག་རེ་རེད་ལབ་ཡིན་ན། ཁྱེད་རང་ཚོ་དོ་སྣང་བྱུང་བ་ཡིན་ན་ར། ཨ་ད། ན་ནིང་རྒྱལ་བ་རིན་པོ་ཆེ་གི Video Viral བྱུང་ཡག་གི་སྔོན་དེ་བ་ནི་རེད། ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཟླ་གཞུག་དེ་བ་རེད། December ཡིན་ན January ཡིན་ན་གཅིག་ལ་རྒྱལ་བ་རིན་པོ་ཆེ། འདི་ལ་ཕེབས་པ་རེད། རྡོ་རྗེ་གདན་ལ་ཕེབས་པ་རེད། རྡོ་རྗེ་གདན་ལ་ཕེབས་ཡིན་ནའི་ཨ་ནི་ད་སངས་རྒྱས་ཀྱི་སྟོན་པ་གི་སྐུ་མཇལ་དུས་སྒང་ལ་ཨ་ནི། དེ་ནས་མ་སྐུ་མཇལ་བ་ཙམ་ལ་ཨ་ནི་ང་རང་གི་སེམས་ལ་ཨ་ནི། ངའི་མགོ་ལ་བྱུག་བྱུག་བྱས་པ་ནང་བཞིན་གྱི་ཚོར་བ་ཅིག་སླེབས་སོང་ཟེར་ཨ་ནི་དེ་ནས་ངས chocolate ཅིག་ཡར་བཀྱགས་ཡིན་ལབ་ཡག་གི Statement བྱས། འོ་དེ་ནས་བྱས་ནས་རེད་བ། ཁྱེད་རང་ཚོ་མི་མང་གི་དོ་སྣང་ཡོད་པ་ཡིན་ན་རེད་མེད་པ་ཡིན་ན་རེད། ངའི་དོ་སྣང་ལ་ག་རེ་བྱུང་ཟེར་ན། དེ་དུས་སྐབས་ལ། མི་དགེ་བ་ནི་དེ་དུས་ནི་རང་ར་ཁོ་རང་ཚོ་འགའ་ཤས་ཅིག་བསྡད་མ་ཚུགས་མཁན་འགའ་ཤས་ཅིག་གྲ་སྒྲིག་རེད་འདུག་ག་ཅིག་ལབ་ན་ང་ཚོ་གི live ལྟ་གི་ལྟ་གི་ལ live ནང་ལོགས་ལ chat ནང་ལོགས་ལ་མི་གིས address chat གླེང་གི་འདུག་བ་དེ་འདྲའི་ནང་ལོགས་ལ་མི་འགའ་ཤས་ཀྱིས་རྒྱ་གར་མིང་གིས་རྒྱ་གར་མིང་གིས་ནི་ཨ་ནི་འདྲ་མ་འདྲ་ཅིག་རྒྱལ་བ་རིན་པོ་ཆེ་གི video link འདི་བླུག་བཞག་གི་འདུག་བ

ཨ། རྒྱལ་བ་རིན་པོ་ཆེ་གི་ཡང་སྲིད་སྐོར་ལ་བཤད་ཡག་ལ། ནང་གི་ནང་མི་ཡོད་རེད། རྒྱལ་བ་རིན་པོ་ཆེ་གི་འོག་ལ office ཡོད་རེད། རྒྱལ་བ་རིན་པོ་ཆེ་ཨ་ནི་ད་རྣམ་རྒྱལ་གྲྭ་ཚང་ཡིན་པ་ཡིན་ན་རྣམ་རྒྱལ་གྲྭ་ཚང་གི་བླ་མ་གྲྭ་པ་ག་ཚོད་མང་པོ་ཡོད་རེད་ཁོ་རང་ཚོ་གིས་བྱེད་ཀྱི་རེད་བ། why you། ཨ། འདི་ལབ་དགོས་ཀྱི་རྒྱུ་མཚན་འོ་འདི་ཆགས་ཀྱི་འདུག་ག་ཅིག་ལབ་ན་ཁྱོད་རང་གཉིས་ལ་དཔེ་དོགས་པ་ཟ་གི་འདུག་དོགས་པ་ཟ་དགོས་ཡག་རྒྱུ་མཚན་གཅིག་ག་རེ་ལབ་ན་དུས་དེ་ནས་བྱས་ནས་ཨ་ནི་རྒྱལ་བ་རིན་པོ་ཆེ་ལ་དགྲ་བྱེད་ཡག་འདྲ་བོ་དང་ཨ་ནི། ག་རེ་ཟ་རྒྱལ་བ་རིན་པོ་ཆེ་གི video viral བྱུང་ཡག་འདྲ་བོ་དང། དེ་ཚོ་གང་ག་ལྟ་བ་ཡིན་ནའང་རྐང་བཙུགས་ནས་མི་གཅིག་གི་སེམས་ཁམས་འཕྲོད་བསྟེན་ལ་གནོད་ཡག་གི་ཐབས་ཤེས་བྱས་པའི་ནང་བཞིན་ཅིག་ང་རང་གིས་དེ་འདྲ་ཚོར་གི་འདུག་ཧ་གོ་སོང་ཨ།

ང་རང་བསམ་གྱི་འདུག་རོ། དེ་ཡིན་ཙང་དེ་འདྲས་དེ་འདྲས་བྱས་ནས་ཨ་ནི་སེམས་ཁམས་འཕྲོད་བསྟེན་ལ་གནོད་ཡག་གི་ལས་ཀ་ནང་བཞིན་ཅིག་ངས་མཐོང་གི་འདུག་ཁྱེད་ད་ཁྱེད་རང་ཚོ་ངེད་ཀྱིས་བཤད་པ་གཅིག་པུ་མ་རེད་ཁྱེད་རང་ཚོ་ག་བར་ལྟ་ན་ལྟ་དང་ང་རང་ཚོ་གི་གྲོས་ཚོགས་ནང་ལ་ལྟ་ན་ལྟ་བོད་མི་མང་གི་སྤྱི་ཚོགས་ནང་ལ་ལྟ་ན་ལྟ། ཨ་ག་བ་ག་ས་ལ་ཨ་རྒྱལ་བ་རིན་པོ་ཆེ་ག་བ་ག་བ་ལ་རྐང་པ་བསྙབ་ཀྱི་འདུག་ཨ་ད་པ་ད་པ་ལ་ཨ། རྙོག་དྲ་ཅིག་བསླངས་ནས་རྙོག་དྲ་ཅིག་བཟོས་ནས་འགྲོ་ཆོག་ཆོག་འདྲ་བོ་ཅིག་བྱས་ཡོང་དུས་སྒང་ལ་དེ་ཡག་པོ་བསྡད་ཀྱི་མི་འདུག་ད་ཡང་ད་ང་ཚོ་རྒྱལ་རབས་བྲུས་པ་ཡིན་ན་ཨ་གཞོན་ནུ་གི་རྒྱལ་རབས་སྒང་ལ་འགྲོ་བ་ཡིན་ན་རེད་ཨ་ནི་ད་ཆུ་བཞི་སྒང་དྲུག་གི་རྒྱལ་རབས་ཆུ་བཞི་སྒང་དྲུག་གི་རྒྱལ་རབས་སྒང་ལ་འགྲོ་བ་ཡིན་ན་རེད་བོད་ནང་ལོགས་གི་ཨ་ང་རང་ཚོ་གི་བོད་བོད་པའི་བོད་རྒྱལ་ཁབ་ཨ་དེ་རང་བཙན་གཙང་མ་ཡིན་དང་མེད་གི་རྒྱལ་རབས་ནང་ལ་འགྲོ་བ་ཡིན་ན་རེད་ག་བ་ལ་ལྟ་ནའི་ཨ།

ཁྱོད་རང་གིས་ཨ། དེ་བ་ལགས་ལ་བུ་མོ་ལ་རྩེད་མོ་རྩེ་རྒྱུ་འདྲ་བོ་དང Office ནང་ལོགས་ལ Multi Million Dollars གི་རྙོག་དྲ་འདྲ་བོ་དང། ཨ་ནི་འདི་ག་རེ་ལབ་དགོས་རེད་ལས་ཀ་ཡག་པོ་བྱེད་ཀྱི་མེད་བ་དང་ཁྱོད་རང་ཚོ་ཨ། ལས་བྱེད་པ་ནང་ལོགས་ལ bhai bandi ཡོད་འདྲ་བོ་དང་ཨ་ཕར་ཚུར་ཕྱོགས་རིས་ལ་རེ་ཡག་འདྲ་བོ་དང་དེ་འདྲས་ཀྱི་སྐད་ཆ་རྙོག་དྲ་མང་པོ་བྱུང་བ་རེད་དེ་ད་དུང་ཡིན་ནའི་ཡང། ཁྱེད་རང་སྲིད་སྐྱོང་རེད་ཨ་ལ་ནི་མི་མང་གིས་ཁྱོད་རང་ལ་དགའ་བསུ་བྱས་པ་རེད་ཨ། མི་མང་གིས་ཁྱོད་རང་ལ་གོ་སྐབས་སྤྲད་པ་རེད་དུས་ཚོད་སྤྲད་པ་རེད་ཁྱོད་རང་གིས་བྱེད་དགོས་ཡག་འདི་ཁྱོད་རང་གིས་བྱས་ན་བསམ་ནས་ཡིན་ནའི་ཁྱོད་རང་གིས་སོ་སོ་གིས་ལོ་བཅུ་རིང་ལ་བྱེད་དགོས་ཡག་འདི་མ་བྱས་པ་བྱས་ད་རྫོགས་ཚར་དུས་སྒང་ལ་ལག་པ་ག་བ་བསྙབ་དགོས་དོ་བསམ་ནས་དེ་འདྲའི་བྱས་ནས་བསྙབས་ནས་འགྲོ་བ་ཡིན་ན་འདི་ཏག་ཏག་བསྡད་ཀྱི་མ་རེད་ད་ལབ་ནི་ངས་འོ་འདི་བྱེད་ལ་ཨ་འདི་དེ་བརྙབ་ན་ཁ་ཚིག་སྟེར་བ་ནས།

ཨ་ནི་འདི་མི་འདི་འདི་རེད་ཤག་བསྟན་འཛིན་རྣམ་དག་ལགས་ནས་ཁོ་རང་ཐེ་ཝན་ནས་ཁོ་རང་གི་ལབ་ན་ད་སྲིད་སྐྱོང་སྲིད་ཟུར་བློ་བཟང་སེང་གེ་ཐེ་ཝན་ལ་ཡོང་བ་རེད་ཨ་ནི་ཁོ་ལ་ཁོ་ཕ་གིར་ཡོང་དུས་སྒང་ལ་འབྲེལ་བ་བྱེད་མཁན་ད་ད་ག་རེ་ཡིན་ན་མེད་ན་ཁོས་ག་རེ་ལབ་ཡིན་ན་ངས་གོ་ཡ་ལ་གོ་ཚུལ་ཡ་ལ་ག་རེ་ཟེར་སྲིད་ཟུར་བློ་བཟང་སེང་གེ་སླེབས་ཀྱི་ཡོད་རེད་དེ་ཡིན་ན་ཡང་ང་ཚོ་ཧ་གོ་ར་གོ་མ་སོང་ཟེར་ཧ་གོ་དགོས་ཡ་ཡོད་མ་རེད། ག་རེ་བྱས་ནས་ལབ་པ་ཡིན་ནའང། གལ་སྲིད། མི་དེ། ཐའེ་ཝན་ལ་བསྡད་ཀྱི་ཡོད་པ་ཡིན་ན་ད་ལྟའི། clear ཆགས་འདུག་ག་རེ་བྱས་ནས་ལབ་པ་ཡིན་ན་རུ། ཨ་ལེ་དང་པོ་ཐའེ་ཝན་ལ་འགྲོ་མཁན་ཁྱོད་རང་རེད་འདུག་ཨ། ཨ་ནི་མིང་ཆད་ང་ཚོ་འགྲོ་ཆགས་ཡོང་གི་འདུག་ལས་བྱེད་པ། ཨ་ནི་འོ་དེ་ལས་ཡིན་ནས་ཐའེ་ཝན་ལ་འགྲོ་ཡ་དེ་ཡིན་གཅིག་མིན་གཅིག། ཨ། རྒྱལ་ཁབ་བཙོང་དགོས་པ་རེད་ལབ་ཀྱི་མེད། མ་རེད། ཡིན་ནའི་ཡང། ཐའེ་ཝན་ལ་འགྲོ་ལབ་དུས་སྒང་ལ། ཐའེ་ཝན་ལབ་དུས་སྒང་ལ་ག་འདྲའི་འདྲ་བོ་ཅིག་ཆགས་ཡོད་འདུག་ལབ་ན། ས་ཆ་དཔེར་ན་ཆ་བཞག་ན་སྔོན་མ་ནི་ང་རང་ཚོ་གི་རྒྱལ་རབས་ནང་ལོགས་ལ་ཡིན་པ་ཡིན་ནའི་རེད། ཨ་ལི་ཐང་ཨ་ཐར་དང་མཉམ་དུ་ཆུ་བཞི་སྒང་དྲུག་གི་མི་འགའ་ཤས་ཅིག་གིས་ཨ་ནི། ག་རེ་ཟེར། རྒྱལ་བ་རིན་པོ་ཆེ་ལགས་ལ་བཀའ་འདྲི་མ་ཞུ་བ་བྱས་ཕ་གིར་ལ་ས་ཡིག་བརྒྱབ་ནས། ག་རེ་ཟེར། བོད་དེ་ཕར་ཅིག་སྤྲད་པའི་གི་སྐད་ཆ་ཅིག་ཡོད་དུས་སྒང་ལ་དེ་ཐའེ་ཝན་ལབ་དུས་གོ་བ་ཙམ་ལ་ཨ། སེམས་པ་འདྲ་བོ་ཅིག་ཡིན་པ་ཡིན་ནའི། ཚ་སིབ་སིབ་བྱེད་ཡོང་གི་འདུག་ལས་བྱེད་བ། འོ་འདི་ཡིན་དུས་སྒང་ལ། ཁྱེད་རང་ཡིན་ནའི་ཟབ་ཟབ་དཔེ་བྱེད་དགོས་འདུག་ཡ་མེད་ན་ཁྱོད་རང་སྤྱི་ཚོགས་ནང་ལོགས་ལ་དོ་སྣང་བྱེད་འོང་རེད། བློ་བཟང་སེང་གེ་འདྲ་བོ་ཅིག་ཡིན་པ་ཡིན་ན་ལོ་བཅུ་རྫོགས་ཚར་བ་རེད་ལབ་ནི་ངས་བསྟན་འཛིན་རྣམ་དག་ཁོ་རང་ལས་ཡིན་དེ་ནས་རེད། ཨ་འདི་ད་སྙན་ཡང་མི་འདུག་བློ་བཟང་སེང་གེ་ཁོ་ལོ་བཅུ་ཡོད་པའི་གི་རིང་ལ་ཡང་མི་དེས། ཁོས་གི་སྔོན་མ་ཨ་རི་ལ་ཡོང་དུས་སྒང་ལ་ང་ཚོ་ཨ་རི་ནིའུ་ཡོག་ནིའུ་ཇེར་སི་གི་སྤྱི་ཁང་ནང་ལོགས་ལ་ཨ་མ་ལགས་ཨ་ཅག་ཅིག་གིས་ཤོག་བུ་དེབ་འདི་འདྲ་བྱས་ནས་རིལ་རིལ་བྱས་ནས་དེ་ཡར་བཞེས་རོགས་བྱེད་དང་བཞེས་རོགས་བྱེད་ལབ་ཀྱི་ལབ་ཀྱི་ལ། ཁོ་གི་ལེན་མ་ཐུབ་པ་ཅིག་ཡོད་མ་རེད་ཁོས་ལེན་ཡོད་མ་རེད་མཐོང་གི་མཐོང་གི་ལ་ཁོས་ལེན་ཡོད་མ་རེད་ཁོ་གི་གཡས་གཡོན་ལ་ཡོད་མཁན་མི་དེ་ཚོ་གི་ལེན་ཡས་བཅུག་ཡོད་མ་རེད་སྤྲད་བཅུག་ཡོད་མ་རེད་རོགས། ད། ང་འདྲ་བོ་ཅིག་ཁོས་གི་ས་ཆ་ལ་ཡིན་པ་ཡིན་ན་ད་ཅི་ཨ་ཅག་ཅིག་གི་ཅིག། ཤོག་བུ་ཞིག་སྤྲད་གི་འདུག་དེ་ག་རེ་ཅིག་རེད་འདུག་ང་ཅིག་ཧ་གོ་སྙིང་བྲོ་ས་རེད་ལབ་ནི་ང་ཡིན་ན་ལེན་ས་རེད་ད་ཡིན་ནའི་ཁོས་གི་ལེན་མ་སོང་ཁོས་གི་འདི་ལེན་མི་འདུག་འོ་དེ་འདྲའི་བྱེད་དུས་སྒང་ལ་སྤྱི་ཚོགས་ནང་ལ་མི་དང་མི་གི་བར་ལ་དབྱེ་བ་དང་ཨ་ནི་མི་དང་མི་གི་ཨ་ག་ལ་འོ་རེད་བཀའ་འདྲི་ཅིག་ཞུ་གི་ཡོད་བ་ཡིན་ན་རེད་སྙན་ཞུ་ཅིག་རྒྱག་གི་ཡོད་བ་ཡིན་ན་རེད་དེ་འདྲའི་བར་ལ་དབྱེ་བ་ཅིག་བྱས་ཚར་དུས་སྒང་ལ་ཁོ་ཁོ་རང་གི་མཐོང་དེ་ཁོ་རང་གི་བརླག་བཏང་ཚར་རེད་འདི་བྱས་ནི་ཁྱེད་རང་གི་ཨ་ནི་དྲི་བ་དེ་འདྲའི་འདྲ་བོ་ཅིག་བཀོད་ཡ་ཅིག་ད། ཁམས་པ་ཆེ་དྲག་རེད་ལབ་ནི། ད་ཁྱོད་རང་ཁམས་པ་གཅིག་པ་ཡིན་ལབ་ནི་ཨ་ནི་ཁྱོད་རང་གི་འདི་འདྲའི་ལབ་པ་ཡིན་ན་རེད་ཁྱོད་རང་ལི་ཐང་གཅིག་པ་ཡིན་ལབ་ནི་ཡང་ཁྱོད་རང་གི་ཞེ་པོ་ཅིག་ཁོ་ལ་མཐོང་སྤྲད་དགོས་ཀྱི་ཡོད་འདྲ་བོ་ལབ་པ་ཡིན་པ་ཡིན་ན་ཁྱོད་རང་དེ་ཧ་གོ་དགོས་རེད། ཨ་ཁོས་སྲིད་ཟུར་བྱས་ནི། ཁོ་སྲིད་སྐྱོང་བྱས་པའི་རིང་ནི་བྱས་ནི་རོགས་ང་རང་ཚོ་གི་སྤྱི་ཚོགས་ལ་ཕན་ཅིག་ཐོགས་ཡོད་མ་རེད་ཕན་མ་ཐོགས་པ་མ་ཟད་ཁོས་གི་ཡང་ད་རྡ་རམ་ས་ལ་གི་གཡས་གཡོན་ལ་དགྲ་མང་པོ་ཅིག་བཟོས་ཚར་རེད་རོགས། ཨ་འདི་ག་གཅིག་པོ་ཚད་ཀྱི་མ་རེད། ང་རང་ཚོ་གི་བོད་མིའི་སྒྲིག་འཛུགས་ལ་སྐྱོན་ཆ་མང་པོ་ཅིག་བྱས་ཚར་དུས་གང་ལ། ཨ་ད་ཁོ་ག་བ་དང་ག་བ་འགྲོ་བ་ཡིན་ན་རེད་ག་རེ་དང་ག་རེ་བྱས་པ་ཡིན་ན་རེད། ཨ་ཁོས་ཀྱི་གནས་ཚུལ་ལ། cover up བྱེད་ཡ་ཡིན་པ་ཡིན་ན་རེད། ཨ་ཨ་ནི་ག་རེ་དང་ག་རེ cover up བྱས་ནས་ད་ཨ་ད་ག་ས TV ནང་སྟོན་ཡ་ཡིན་ན་རེད YouTube ནང་སྟོན་ཡ་ཡིན་ན་རེད་དེ་ཚོ་གང་ག་ལ་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དྲང་པོ་བཤད་པ་ཡིན་ན། དམིགས་བསལ་གྱི་ཨ་ད། ང་རང་གི་ལྟ་ཚུལ་ལ་ཡིན་པ་ཡིན་ན། ཨ། སྲིད་སྐྱོང་སྤེན་པ་ཚེ་རིང་ཡོད་ཀྱི་ཡོད་ཀྱི་ལ། བློ་བཟང་སེང་གེ་ཅིག་བསྟན་པ་ཡིན་ན་དེ taboo འདྲ་བོ་ཅིག་ཆགས་བསྡད་ཤག་ཕྱོགས་གཅིག་ནས taboo ལབ་ན། ཨ། ཅིག། ཡོང་མ་ཆོག་ཡ་འདྲ་བོ་ཅིག་ཧ་གོ་ཟ། ཨ། དེ་ཡིན་དུས་གང་དེ་ཁོ་རང་གིས་བཟོས་པ་རེད། དེ་ཁོ་རང་གིས་བཟོས་ཡིན་ཙང་ཨ། དེ་ལ་ང་ཚོ་གི་བྱེད་ཐབས་མེད་རེད་ཟེར་བ། གཞན་མེད་ན་སྲིད་ཟུར་ལབ་དུས་གང་ལ། ཨ། ཡིན་ད་ཡིན་ཨ། སྲིད་སྐྱོང་གི་བྱེད་ད་བྱེད་ཤེས་པ་ར་ལ་སྲིད་ཟུར་ལ་ཉམས་མྱོང་ཡོད་ཙང་སྲིད་ཟུར་གྱིས་ཚུར་རོགས་པ་བྱས་པ་རེད་ལབ་ཡ་ཅིག་ཡོང་གི་རེད་དེ་ཡིན་ན་ཡང་ཁོ་རང་ཁོ་རང་གི་བྱབས་དེ་ཁོ་རང་ཁོ་རང་གིས་བསྐྱལ་བ་རེད། དེ་བྱས་ནི་ཁྱེད་རང་ནི། ང་རང་ཚོའི་སྤྱི་ཚོགས་ནང་གི་གནས་ཚུལ་ཞེ་དྲག་ཧ་གོ་གི་མེད་ན་ཤེས་ཀྱི་བཞག་དགོས་རེད་ལབ་ནི་རོ། ཨ་ནི་ཁྱོད་རང་གི་སྐད་ཆ་སྐར་མ་དྲུག་གི་སྐད་ཆ་ཡིན་ལ་མིན་ལ་འདྲ་བོ་བྱས་གནས་སྟངས་ཧ་གོ་ལ་མ་གོ་ལ་འདྲ་བོ་གི་སྐད་ཆ་འདྲ་བོ་དེ་འདྲ་བཤད་ནི་ཡོང་བ་ཡིན་ན། དེ་ཏག་ཏག་བསྡད་ཀྱི་མི་འདུག་དེ་ནང་ལ་ཚེ་བརྟན་དཔལ་འབྱོར་ལགས་ཀྱིས་ཨ་ད་ལན་འདེབས་ཡག་པོ་ཞེ་པོ་བརྒྱབ་ཤག་ཁྱོད་རང་ཧ་གོ་སྙིང་བྲོ་གི་འདུག་ན་ཨ་ནི་ཡང་བློ་བཟང་སེང་གེ་གི་སྐྱེ་དམན་ཨ་ཅག་སྐལ་བཟང་ཁོ་མོ་རང་རང་ལ་སྐད་ཆ་དྲིས་ན་ཡག་པོ་ཡོད་རེད་ཁོ་ག་བ་འགྲོ་གི་ཡོད་རེད་སུ་མཉམ་པོ་བསྡད་ཡོད་རེད་ག་འདྲས་བྱེད་ཀྱི་ཡོད་རེད་ལབ་ནི་ཁྱེད་རང་ཚོས་ཁྱེད་རང་ཚོ་ཁ་ལག་བཏང་ནས་ངོ་སྤྲོད་བྱེད་ཡ་དང་ཐུག་འཕྲད་བྱེད་ཡ་ཡིན་པ་ཡིན་ན། ཨ་ནི་ཁོས་ཀྱི་ནང་མི་ལ་འབྲེལ་བ་བྱེད་ན་ཡག་གི་རེད་མ་གཏོགས་བོད་གཞུང་ལ་འབྲེལ་བ་བྱེད་ཡ་མ་རེད་ག་ཅིག་ན་ན་སྐབས་གཅིག་ལ་ཁོ་བོད་གཞུང་ལ་ལས་ཀ་བྱས་ནི་སྲིད་སྐྱོང་ཡིན་པའི་ཞོར་ལ་ཁོ་རྒྱ་གར་ནས་ཨ་རི་ཡོང་དུས་གང་ལ་ཁོ་ལས་བྱེད་ལ་ཁ་བསང་གི་ཡོད་མ་རེད་དེ་སྐད་ཆ་དེ་ངས་ཁ་ས་སྔོན་མ་སྐབས་གཅིག་ལ་བཤད་པ་ཡིན་དེ་མ་བཤད་པ་ཡིན་ན་ག་རེ་ཡོང་གི་རེད་ལབ་བ་ཡིན་ན་ཁོ་རྒྱ་གར་ནས་ཕྱི་རྒྱལ་ལ་ཡོང་དུས་གང་ལ་ཁོ་འབྲེལ་བ། དེ་དུས་གང་ལ་བློ་བཟང། དེ་དུས་གང་ལ་སྲིད་སྐྱོང་སྤེན་པ་ཚེ་རིང་དེ། ནིའུ་ཡོག་གི། འདི་ཡིན་དུས་གང་ལ། ཨ་ནི་ཁོས་གི། ཚུར་གང་ལ། འབྲེལ་བ་བྱེད་ཀྱི་ཡོད་མ་རེད་ཁོ་ཁུ་སིམ་ཁུ་སིམ་ལ་ག་བ་ག་ས་ལ་ཡང་འགྲོ་གི། རོ། དེ་འདྲས་བྱས་པ་ཡིན་ན་ཁོ་རང་གི་སྲོག་ལ་ཉེན་ཁ་བྱུང་པ་ཡིན་ན་དེ Guarantee དེ་སུས་ལེན་གི་རེད་ལབ་ཡ་ཅིག་ཆགས་པ། དེ་དུས་གང་ལ་ཡིན་ད་སྲིད། དེ་དུས་སྲིད་སྐྱོང་ཡིན་དུས་ལས། ད་ཨ་ད་སྲིད་སྐྱོང་མེད་དུས་གང་ལ་ཁོ་ག་བ་འགྲོ་ན་ཡང་ཁོ་རང marzi རེད། ཨ་འདི་ལ་ཁོ་གི་སུ་ལ་ཡང report བྱེད་དགོས་ཡས་མ་རེད་ཁོ་གི་སུ་ལ་ང་ཡོང་གི་ཡོད་ད་ཡས་ལབ་དགོས་མ་རེད་སུ་གས་ཁོ་ཡོང་གི་ཡོད་རེད་དང་ཡོད་མ་རེད་ལབ་ནས་ཧ་གོ་སྙིང་བྲོ་ཡས་དང་མ་བྲོ་ཡས་དེ་ཚོ་གང་ག་ཁོས་གི་ལས་ཀ་ག་འདྲས་བྱེད་འདུག་འདི་གང་ལ་རག་ལས་གི་རེད་ལབ་ནས་ངས་འོ་འདི་ཅིག་ཞུ་ཡས་ཡིན་ར་ཨ་འདི་བསྟན་འཛིན་རྣམ་དག་ལགས་ངས་དེ་ཞེ་དྲག་ཧ་གོ་གི་ཡོད་ས་མ་རེད་ཐེ་ཝན་ནས་ཨ་ཁོ་ལ་འོ་འདི་ལན་འདེབས་དེ་ཁོ་ལ་འོ་འདི་ཡིན་ཨ་འདི་དང་མཉམ་དུ་ཨ་ད་ད་ཅི coming back to the battle for the soul of the Dalai Lama ལབ་ཡས་དེ།

ད་འདི་ཚོ་དཔེ་བཙོག་པ་འདུག་བཤད་པ་ཡིན་ན་གང་འདྲ་མ་འདྲ་དེ་དམར་སེར་བཏང་ནས་ཕུལ་ཡག་འདྲ་བོ་དང་ཨེ་འདྲས་འདྲ་བོ་མི་འདུག་འོ་དེ་འདྲས་བྱེད་མཁན་དེ་འདྲས་འདུག་ལ་འདྲ་བ་ཨ་ནི་ང་རང་ཨ་ནི་དེ་ཡང་འད the battle for the soul ལ་དེ་སྒང་ལ་དེ་དེ་ཕ་སྐད་ལ་དཔེ་མ་ཕ་སྐད་འདྲ་བོ་དེ་འདྲས་མཐོང་སོང་ལ relate དཔེ་བྱེད་ཀྱི་འདུག་ལབ་ནས་ཨ་ནི་འད་མི་འགའ་ཤས་ཀྱི་བལྟ་བ་དང་འདྲ་བདེ་བོ་མི་འདུག་དང་མཐོང་བ་དང་འདྲ་ཡག་པོ་མཐོང་གི་མི་འདུག་ལབ་དགོས་ཀྱི་རྒྱུ་མཚན་ཡང་འོ་དེ་ཆགས་ཀྱི་ཡོད་ས་རེད་ངས་བསམ་གྱི་འདུག

དམ་པོ་གནང་རོགས་གནང། འདི་ལ་ཞིབ་འཇུག་གནང་རོགས་གནང། དྲག་པོ་གནང་རོགས་གནང། Strict Rules ག་རེ Apply ཆགས་ཀྱི་ཡོད་ན་དེ་ཚོ་གང་ག Step དེ་ཚོ་ལེན་རོགས་བྱེད། ལབ་ནས་རེད་བ། མ་གཏོགས་འདི་ཚོ་གང་ག་གི་ཉེན་ཁ་བཅོམ་གྱི་འདུག་དེ་ཕྱིན་ནས་ང་ཚོ། ད་རྒྱལ་བ་རིན་པོ་ཆེ་དགུང་ལོ་བགྲེས་པོ་འདུག་ག་ཕེབས་ཡོང་དུས་སྒང་ལ་ག་རེ་དང་ག་རེ་ཡིན་པ་ཡིན་ན་རེད་ཨ་རྒྱལ་བ་རིན་པོ་ཆེ་གི་མཉམ་དུ་ཡོད་པ་གི། སྐུ་པར་ཡིན་པ་ཡིན་ན་རེད། ཆ་ཡིས་ཡིན་ན་རེད་ཟ་ཡས་ཡིན་ན་རེད་ག་རེ་ཡིན་ན་རེད། ཚང་མ་དཔེ་གནད་འགག་ཆེན་པོ་ཆགས་ཀྱི་འདུག་ཟེར་ནས་འོ་དེ་གཅིག་ཞུ་ཡག་ཡིན། ཨ་ནི་ངེད་ཀྱི་རེ་བ་མང་པོ་ཅིག་ཨ་ད། བསྟན་འཛིན་སྟག་ལྷ་ལ་ཡིན་ན་རེད། སྲིད་སྐྱོང་ཁོ་རང་ལ་ཡིན་པ་ཡིན་ན་རེད་བདེ་སྲུང་ཁོ་རང་ལ་ཡིན་པ་ཡིན་ན་རེད་བློ་བཟང་སེང་གེ་ཁོ་རང་ལ་ཡིན་པ་ཡིན་ན་རེད། ཁོང་ཚོ་ཚང་མ་ལ་ངེད་ཀྱི་གང་ག་ལ་རེ་བ་རེ་རེ་རེ་རེ་རེ་ངེད་བརྒྱབ་ཡོད། ངས་འོ་དེ་གཅིག་ཞུ་ཡག་ཡིན། ཨ་ནི་འདི་ནི་ངེད་བདག་ལྟ། you know people། ག་ཚི་ངེད་ཅག། ང་ཚོའི་ཡི། ག་ས་ཏ། ངེད་ཀྱི་འདི་ལ་ཡིན་པ། རང་བཙན་ཁ་ལ་ཁྱེར་ནས་དབུ་མའི་ལམ་ལ་ལམ་ཁ་བཀག་ཡོད་རེད་མ་གཏོགས་ཕན་ཡོད་མ་རེད། ད་ལྟ་བར་དུ་ང་རང་ཚོ་གི་བོད་རྩ་དོན་ལ་རང་བཙན་གྱིས་གནོད་ཡོད་རེད་ལབ་དེ I mean it། I mean it རང་བཙན་གྱིས་གནོད་ཡོད་རེད་ད། ད་ལྟ་གཅིག་གིས་ང་ལ་ག་རེ comment འདྲ་བོ་ཅིག་བྱས་ཞག་ལབ་ན། ཁྱོད་རང་རང་བཙན་ལ་ཁ་མ་བཏང་རོགས་བྱེད་ལབ་ཞག། ངས་དཀར་པོ་ལ་དཀར་པོ་དང་ནག་པོ་ལ་ནག་པོ་ལབ་ཡག་ལ་ང་འཚེར་གྱི་མི་འདུག་ད། རེད་བ། དེ་ཡིས་མ་འོངས་པ་ལ་གཅིག་བྱས་ན་ཆབ་སྲིད་དེ་ཡང། ཆབ་སྲིད་དེ་ཆབ་སྲིད་རེད་རྟག་པར་རེ་ཞིག་གཅིག་ནང་བཞིན་བསྡད་ཀྱི་མ་རེད་རེད་བ། ཆབ་སྲིད་ཟེར་མཁན་དེ་འགྱུར་བ་ཐེབས་ཀྱི་རེད། ཡིན་ནའི་ཡང། ད་ལྟ་གནས་སྐབས་ལ་ད། སྔོན་མ་འགྲོ་ཚར་བ་དང། ད་ལྟ་ད་ནས་བཟུང་ཕར་རྒྱབ་ལོག་གཅིག་ལྟ་ཡོང་དུས་སྒང་ལ་རང་བཙན་གྱིས་ང་ཚོས་དབུ་མའི་ལམ་གྱི་ལམ་ཁ་ལ་བཀག་སྡོམ་བྱས་འདུག་རེད་བ། དེ་ཡིན་ག་རེད་ཞག་ང་རང་གི་དཔྱད་ཞིབ་བྱེད་རྒྱུ་ནང་ནས་རེད་བ། དེ་ཡིན་ག་རེད་ཞག་འདི་རྡོ་ལ་བརྐོས་པའི་རི་མོ་རང་རེད་ལབ་ནས་རེད་བ། འདི་ལ་འགྱུར་བ་རྩ་བ་ཉིད་ནས་མེད་རེད་བ། མ་འོངས་པར་ག་རེ་ཆགས་དགོས་ང་ཧ་གོ་གི་མེད་ད། ང་དེ་ག་ས་མ་འོངས་པ་ཧ་གོ་མཁན་དེ་འདྲ་མ་རེད། ད་ཚ་ཚ་བའི་གི་སྦུག་ལ་རང་བཙན་གྱིས་གནོད་ཐག་གཅོད་གནོད་བཞག་ར་རང་བཙན་ཁ་ལ་འཁྱེར་ནས་ཨ་དེ་དེ་ག་རེ་བྱས་ནས་རེད་ལབ་དུས་སྒང་ལ་ད་མགོ་ལ་དེ་སྔའི་མགོ་ཁྲིད་དེ་ཚོ་གི་སོ་སོ་གི་ཨ་རྩ་དོན་དེ་མགོ་མ་ཚོད་སོ་སོ་གི་ལས་ཀ་ག་རེ་ལས་ཀྱི་ཡོད་མགོ་མ་ཚོད་ལས་འགུལ་ག་འདྲའི་འདྲ་བོ་ཅིག་སྤེལ་དགོས་རེད་མགོ་མ་ཚོད་ཨ་ནི་འདི་འདྲའི་བྱས་ཡོང་དུས་གང་ལ་ཨ་ནི་གང་བྱུང་མང་བྱུང་བྱས་སྐད་ཆ་བཤད་དུས་གང་ལ་ཨ་ནི་བརྩེགས་ཏོག་བརྒྱབ་བརྩེགས་ཏོག་བརྒྱབ་ཨ་ནི། མཆོག་སྐྱེས་ནི་བོད་ནང་ལོགས་ཅིག་བྱེད་ཀྱི་འདུག་ལབ་དུས་གང་ལ་འདས་ལ་བག་ཐུག་ཁོལ་ཡག་ནང་བཞིན་ཅིག་བྱས་བྱས་ནས་ཨ་འདྲའི་བྱས་ཡོང་དུས་གང་ལ། ང་ཚོས་ཀྱི། བཙན་བྱོལ་ནང་ལོགས་ལ་ཡང་ཕན་མི་འདུག་བོད་ནང་ལོགས་ལ་བོད་མི་མང་ལ་ཡང་ཕན་མི་འདུག་ལ་ནི། ད་ད། བོད་ནང་ལོགས་གི་བོད་མི་མང་གི།

ཨ། བོད་བོད་མི་མང་ལ་སྙིང་རྗེ་བྱེད་མཁན་དང་བྱམས་པ་བྱེད་མཁན་རྐྱང་རྐྱང་ཡོད་མང་པོ་ཅིག་ཡོད་དུས་གང་ལ། ཁོ་རང་ཚོ་ཚང་མ་གི་ང་ཚོ་བོད་ནང་ལོགས་གི་བོད་མི་མང་དང་ཨ་ནེ་ཕྱི་ལོགས་ལ་ཡོད་ད་བཙན་བྱོལ་ནང་ལ་ཡོད་མཁན་བོད་མི་མང་སུ་དང་སུ་ལ་ཡིན་ནའི་སྙིང་རྗེ་དང་བྱམས་པའི་ངོས་ནས་ལྟ་དགོས་རེད་རྒྱལ་བ་རིན་པོ་ཆེ་གི་མི་རིགས་རེད་རྒྱལ་བ་རིན་པོ་ཆེ་གི་མི་སེར་རེད་དེ་ཚོ་མི་མི་དེ་ཚོ་གཤིས་ཀ་འཇམ་པོ་ཡོད་ཨ་བསམ་ནས་ང་ཚོ་ལ་བྱམས་པ་དང་སྙིང་རྗེ་རང་གོང་དགོས་རེད་ངས་བསམ་གི་འདུག་ར། འདི་དང་གཉིས་ཡམ་དང་ཨ་མདའ་ཨ། ངས་ཁྱེད་རང་ཚོ་ལ་ག་རེ་ཞུ་ངེས་འདུག་ལབ་ན་དཔེར་ན་ཆ་བཞག་ན། ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ད་རང་བཙན་ཁ་ལ་འཁྱེར་འགྲོ་བསྡད་མཁན་སུ་དང་སུ་ཡིན་པ་ཡིན་ནས་ད་སུ་དང་སུ་ཡིན་པ་ཡིན་ནས། ད་ཁྱེད་རང་ཚོའི་གི་རོ་ལོ་མང་པོ་ཅིག་གི་ནང་ལོགས་ལ་ཁྱེད་རང་ཚོའི་གི་ལབ་གི་འདུག་བ་ཨ་གར་ས་རང་བཙན་གི་གནོད་མེད་ལབ་གི་འདུག་བ་ངའི་གི་ལབ་ཡག་དེ་རང་བཙན་གི་གནོད་ཡོད་རེད་བརྒྱ་ཆ་བརྒྱ་གནོད་ཡོད་རེད་དབུ་མའི་ལམ་ལ་གཞན་རྒྱལ་བ་རིན་པོ་ཆེ་གི་དབུ་མའི་ལམ་གསུང་ཡ་དེ་སྐབས་སྙེ་མ་ནི་རེད་རོ་ཨ་ནི་རང་བཙན་དེ་དུས་གང་ལ་མཉམ་དུ་མཉམ་དུ་ཡོང་གི་རེད།

གང་ག་བཏང་ནས་མཐའ་མ་མཐའ་གཞུག་ལ་དབུ་མའི་ལམ་ལས་ལྷག་པ་མི་འདུག་ག་ལབ་ན། གང་ཅིའི་ཐོག་ནས་ད་ལྟའི་ལབ་དུས་གང་ལ། མི་གཅིག་གི་མི་ཚེ། མི་ཚེ་གང་ཅིག་གི་ཉམས་མྱོང་ཞིག་ལབ་དུས་གང་ལ། དེ་ད་ག་བ་ག་མ་རེད་རོ། དེ་ཡིན་དུས་གང་ལ། ཨ་ནི་དེ་འཛམ་བུ་གླིང་གང་ག་མཐོང་མྱོང་མཁན། རེད་བ། ཨ་ནི་འདི་འདྲའི་ཅིག་གི་བྱེད་ཡོང་དུས་གང་ལ། དེ་ལས་ལྷག་ཙམ་ཅིག་ང་རང་ཚོ་གི་སྤུ་གུ་ཚོ་བྱེད་ཐུབ་ཀྱི་ཡོད་ལབ་དུས་གང་ལ། ཨ་སྤུ་གུ་གི་གཤོག་པ་དེ་བཅད་ན་ཡག་པོ་མི་འདུག་ཨ་བསམ་ནས་བཞག་པ་དེ་གི་ག་རེ་རྟགས་མཚན་སྟོན་གི་ཡོད་ལབ་ན་ང་ཚོ་ནང་ལ་དམངས་གཙོ་བརྒྱ་ཆ་བརྒྱ་ཡོད་པའི་གི་རྟགས་མཚན་འདི་རེད་ལ་ངས་འདི་བྱས་བཤད་འདི་དང་གཉིས་ཡམ་འདུག་ངས་ག་རེ་ལབ་ཡོད་ལབ་ན་ད་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་མགོ་ལ་བསྡད་མཁན་འགོ་ཁྲིད་འདི་ཚོ་གི་ལམ་ཀ་བརླག་གི་ཡོད་རེད་ངས་རྟག་པར་ལབ་གི་འདུག་བ། ལམ་ཀ་བརླག་དང་མ་བརླག་ངས་ཁྱོད་རང་ཚོ་ལ་དཔེར་བརྗོད་ཅིག་བསྟན་དགོས། ངས་ལབ་དང་ཉི་མ་རིང་རུ་རིང་རུ་རྩམ་པ་ཞིམ་རུ་ཞིམ་རུ་ལབ་ནས་དཔེར་བརྗོད་དེ་འདྲའི་དེ་འདྲའི་ཐོན་འདུག་བ་མི་མང། ད་འདི་འདྲ་བོ་ཅིག་ཡིན་པ་ཡིན་ན། ངས་ག་རེ་ལབ་ཡོད་ལབ་ན Branding Sidetrack From རང་བཙན to Religious Freedom Award ལབ་ནས། ད་དེ་འདི་ལྷ་སྒྲོན་བཀྲས་མཐོང་མོ་རང་རང་ལ་ཡིན།

Tibetan activist Latun Tenung was honored with the U.S. State Department International Religious Freedom Award. Recognized for using technology to combat Chinese repression, Ladun uh, co-founded the Tibet uh, Action Institute Advocating for Tibetan Rights. རོ། ག་འདྲ་མ་འདྲ། ཨ། མོ། དེའི་ནང་ལོགས་ལ་འགྲེལ་བཤད་ག་རེ་རྒྱབ་ན་རྒྱབ་མ་རྒྱབ་ན་མ་རྒྱབ་མཐའ་མ་མཐའ་གཞུག་ལ་མོ་ལ Award རག་པ་དེ Award ག་རེ་གང་ལ་རག་པ་རེད། ཨ། Department Sorry Religious Freedom Award རག་པ་རེད་བ། དེ་ག་རེ་ངས་ག་རེ་གོ་གི་འདུག་བསམ་ན། ངས་ཀྱི་མང་ཆེ་འདི་ག་རེ་གོ་གི་ལབ་ན། ཨ། བྱང་ཆུབ་སེམས་དཔའ། ཆོས། ནང་ཆོས། ཡོ་བ། དབུ་མའི་ལམ། དེ་འདྲའི་གོ་གི་འདུག། དེ་ཡིན་ཙང་ང་རང་ཚོའི་གི་གཞོན་སྐྱེས་དེ་ཚོ་མཇལ་རྒྱུ་ཡོད་མ་རེད་ད། ལབ་ནི། ཨ་ཁྱེད་རང་ཚོ་སུ་ཡིན་པ་ཡིན་ནའི་མི་འདའི། རང་བཙན་ཁ་ལ་ཁྱེར་ནི། འགྲོ་གི་འགྲོ་གི་ལ་ཡང། པར་མཐོང་བ་ཙམ་ལ་ཡང་ཨོའོ།

བོད་བོད་པའི་སྤུ་གུ་མང་པོ་ཅིག་རྒྱ་མིས་གི་འདུག་ཕ་མ་དང་ཁ་བྲལ་ནས་ཁྲིད་ཡོད་རེད་ལབ་སྐད་ཆ་བཤད་ཡོང་འདི་ཚོ་ཚང་མ་ག་རེ་ལབ་ན་འདི་ཚོ་ཕྱོགས་གཅིག་ནི it applies on like you know སྙིང་རྗེ་སྒོམ་རྒྱུ་དང་ཨ་ནེ་མི་གི་སྤུ་གུ་དེ་ངའི་སྤུ་གུ་དེ་གཅིག་པ་ཡིན་ལབ་གི་རོ་དེ་ནང་ལོགས་ལ་མོ་མོ་རང་གི་སྤུ་གུ་གི་དཔེ་མཚོན་བཞག་འདྲ་བོ་བྱེད་དེ་འདྲས་ཡིན་དུས་གང་ལ་མོ་རང་གི་སྤུ་གུ་ལ་ཡིན་ན་མོ་རང་སེམས་འཚབ་འདི་ག་བྱེད་དུས་མི་སྤུ་གུ་དེ་མོ་རང་སྤུ་གུ་དེ་གཅིག་པ་ཡིན་འདྲ་བོ་ད་ཨེ་འདྲས་འདྲ་བོ་ཅིག་རེད་ཤག་གང་ལྟར་མང་ལྟར་འདི་ཚོ་ཚང་མ་ག་རེ་སྒང་ལ་འགྲོ་དགོས་ལབ་ན་ཨ

ང་ཚོ་བོད་གཞས་གཏོང་མཁན་དེ་ཚོར་བ Genre ཅིག་ཡོད་ཡོད་མ་རེད་དྲང་པོ་བཤད་བ་ཡིན་ན། གང་ག་ཐེབས་ཐེབས་རེད་གང་བྱུང་མང་བྱུང་རེད་ཨ་གདངས་ཅིག་བཟོས་ཡིན་དབྱངས་ཅིག་བཟོས་ཡིན་བཏང་བཞག་ཡིན་ལབ་བྱེད་ཨ། དངོས་གནས་བྱས་ན Genre ཧ་གོ་གི་ཡོད་པས་ལབ་ནི Genre ཧ་གོ་གི་མ་རེད་དྲང་པོ་བཤད་ན། དེའི་ཕྱིར་ནི་ང་ཚོ་གི་སོ་སོ་སོ་སོ Genre ཧ་གོ་ཡ་གལ་ཆེན་པོ་རེད་གཞས་གཏོང་མཁན་འདྲ་བོ་ཅིག་ཡིན་པ་ཡིན་ན་རེད Movie བཟོ་མཁན་ཅིག་ཡིན་པ་ཡིན་ན་རེད་ཨ་འདི་དང་གཅིག་པ་ཨ་ད་ང་རང་ཚོའི་གི་ཨ་ད། ལྟ་བ་ལངས་ཕྱོགས་གང་ལ་ཡིན་པ་ཡིན་ན་རེ་གཞོན་ནུ་ཡིན་པ་ཡིན་ན་རེ་དབུ་མའི་ལམ་ཡིན་པ་ཡིན་ན་རེ་སོ་སོ་སོ་སོ་གི་ལྟ་བ་ལངས་ཕྱོགས་འདི་སྒང་ལ་ཏག་ཏག་ཏག་ཏག་བསྡད་དགོས་ཡ་དང་བབས་དགོས་ཡ་འདི་གལ་ཆེན་པོ་རེད་ས་ནི་རོ། ཨ་ནི། ཡང་འགའ་ཞིག་གི་སེམས་པ་ལ། མོ་སྔོན་མ་ནི་འདི་ག་རེ་ཟེར་རང་བཙན་རྩོད་འགྲོ་བསྡད་མཁན་ཡིན་དུས་ག་ལ་ད་ལྟ་ད་རིང Religious Freedom Award འདྲ་བོ་ཅིག་རག་དུས་ག་ལ་ཡང་མོ་ག་རེ་ཟེར།

ཁ་ལ་འཁྱེར་ནི་རང་བཙན་རྩོད་ཡ་ཡིན་ན་རེད་རང་བཙན་ཁ་ལ་འཁྱེར་འགྲོ་མཁན་ཅིག་ཡིན་པ་ཡིན་ན་རེད་གང་ལྟར་མང་ལྟར་དེ་ང་རང་ཚོས་ཀྱིས་དབུ་མའི་ལམ་ལ་དགག་པ་རྒྱག་གི་འདུག་དབུ་མའི་ལམ་ལབ་ན་རྒྱལ་བ་རིན་པོ་ཆེ་གིས་ལམ་སྟོན་གནང་རྒྱུ་ཡིན་པ་མ་ཟད་ཨ་ནི་རྒྱལ་བ་རིན་པོ་ཆེ་གིས་ང་རང་ཚོ་བོད་མི་མང་ལ་སྐད་ཆ་ཡ་དྲི་གྲོས་བསྡུར་བྱས་བྱས་ནས་ཨ་ནི་དབུ་མའི་ལམ་བཞག་བཞག་རྒྱུ་ཅིག་ཡིན་དུས་ག་ལ་དབུ་མའི་ལམ་ཟེར་མཁན་འདི་ཧ་ལས་པའི་གི་ཨ་ནི་ཁྱབ་ཆེན་པོ་རེད་རོ། ཁྱབ་ཆེན་པོ་ཡོང་དགོས་གི་རྒྱུ་མཚན་ད་ཁ་རྩང་རང་བཙན་རྩོད་མཁན་ཁ་ཤས་གིས་ང་ལབ་ཡོང་གི་འདུག་དབུ་མའི་ལམ་གི་ད་ལྟ་བར་དུ་ག་རེ་བྱས་བཞག་ཡོད་རེད་ལབ་ཡོང་གི་འདུག་དཔེ་ན་ཆ་བཞག་ན་ངས་ཁ་རྩང་ནས་བཤད་དགོས་བཤད་དགོས་བསམ་ནས་ང་ག་དུས་ནས་མཚམས་མཚམས points ཁ་ཤས་ཅིག་ལྷག་འགྲོ་གི་འདུག་དབུ་མའི་ལམ་གི་ག་རེ་བྱས་ཡོད་རེད་ལབ་ན་དཔེ་ན་ཆ་བཞག་ན་བརྒྱད་ཅུ་དང་དགུ་བཅུ་གི་སྐབས་སུ་ལ་སླེབས་མཁན་དེ་ཚོ་ཁྱོད་རང་ཚོ་དབུ་མའི་ལམ་གྱི་བཀའ་དྲིན་གྱིས་ཁྱོད་རང་ཚོ་མ་ཡོང་ཡ་རག་པ་རེད། ད་ག་ནང་བཞིན་གྱི་ང་རང་ཚོ་དེ་ནས་མ་བོད་ནང་ལ་ཡ་འཛུལ་འགྲོ་མཁན་དེ་ཚོ་ཡིན་ན་རེད། བོད་ནང་ལོགས་ལ་འཁྱམ་འཁྱམ་འགྲོ་མཁན་ཡིན་ན་རེད་བོད་ནང་ལོགས་ལ་ཕ་མ་སྤུན་ཀྱག་ཐུག་གར་འགྲོ་མཁན་ཡིན་ན་རེད། ཡ་མ་གཅིག exit in and out བྱས་ཀྱི་རག་སོང་ཨ་འདི་གང་ག་དབུ་མའི་ལམ་གྱི་བརྒྱུད་ནས་རེད། ཨ་འདི་དབུ་མའི་ལམ་དེ་ག་འདྲས་སེ་བྱུང་བ་རེད་ལབ་པ་ཡིན་ན། ད་ཨ་ད་རྒྱལ་བ་རིན་པོ་ཆེ་གི video ཅིག་ངས play བྱེད་ཆོག་ག་ར་དེ་ནང་ལོགས་ལ་ཁོ་རང་གིས་ག་རེ་གསུང་བ་ལབ་ན།

དེ་དུས་ཏིང་ཞོ་ཕེང་གིས་གསལ་པོ་ཤར་ཤར་ལ་ཡང་རང་བཙན་སྐད་བཤད་ཡག་ཡོད་མ་རེད། གཞན་ག་རེ་ཡིན་ནའི་ང་ཚོ་སྐད་བཤད་ཆོག་གི་རེད། ཨོ་འདུག་སེ་ད། སྐད་ཆ་བྱུང་བ་རེད། བྱས་ཙང་ང་ད་ང་ཚོ་རང་བཙན་རྩོད་གི་མེད་པ་བྱས་དབུ་མའི་ལམ་སྒང་ལ་འགྲོ་ཡག་གི་གྲུབ་འབྲས་དང་པོ་དེ། སྤོབས་པ་བྱས་ནས། ཏིང་ཞོ་ཕེང་ཐུག་འགྲོ་ཡག་ཅིག་ད། དེའི་ཐང་ནས། ཨ་ནི། ད། བོད་ཕྱི་ནང་གི། འགྲིམ་འགྲུལ་ཡོང་ཡག་དེ་དེ་དེའི་ཐང་ནས་ཐག་ཆོད་རེད།

ང་ཚོ་གི་གོ་ཡ་ལ་ག་རེ་འདུག་ལབ་པ་ཡིན་ན། ད་དབུ་མའི་ལམ་གྱི་བརྒྱུད་ནས་ང་རང་ཚོ་ཡ་བརྫུས་མ་བརྫུས་གཅིག་པོ་མེད་པ་བྱས། ང་རང་ཚོ་གང་ག་ཕ་ག་ལས་ཕན་ཐོགས་ཚུར་ག་ལས་ཕན་ཐོགས་ཐུབ་ཡ་འདུག་བ། དམིགས་བསལ་གྱི་ང་ཚོ་སྦ་ར་གང་གི་མི་ལ་ནི་རྟག་པ་རེ་བཞིན་ལབ་བསྡད་དུས་སྒང་ལ། ད་ཁྱེད་རང་ཚོ་སུ་ལ། ཕན་ཆད་དོ། སུ་ལ་ཕན་གྱི་འདུག་ལབ་ཀྱི་འདུག་ཨ། ད་སུ་ལ་ཕན་གྱི་འདུག་དེ་ཧ་གོ་གི་འདུག་ཨ། དེ་བྱས་ནས་ང་ཚོ། བསམ་བློ་བཏང་ཚར་བའི་རྗེས་ལ་བསམ་བློ་རྒྱ་ཆེན་པོ་ཅིག་བཏང་དགོས་ཡག་དཔེ་གལ་ཆེན་པོ་རེད་ཞེ་དྲག་ཞེ་དྲག་བུ་སུ་ལྟོགས་པོ་བྱེད་ལྷག་ཡོད་མ་རེད་ལབ་ནས་རོ་ཨ།
ཨེ། དེ་ཕན་འགྲིག་གི་འདུག་ང་ཚོ་དེ་ནས་སློབ་ཕྲུག་ཕར་གཏོང་ཡག་བྱས། རྒྱ་ནག་གཞུང་ལ་རོགས་བྱས་ད་དེ་དུས། རྒྱ་ནག་ནང་ལ་དབྱིན་ཇི་ཤེས་མཁན་ཉུང་ཉུང་ཆགས་འགྲོ་འདུག་ཨ།

ཨེ་ང་ཚོ་བོད་ཕྲུག་ནང་ལ་ཡང་མི་ལྔ་བཅུ་གཅིག་གི་ཕར་འགྲོ་ཡག་གཅིག་གི་གྲ་སྒྲིག་བྱས་པའི་ཁ་ཐུག་ལ་ཨེ་ནི་ལག་འཁྱེར་ནང་ལ་རྒྱ་མི་ཟེར་གི་མིང་དེ་བཀོད་པ་ཡིན་ན་ང་ཚོ་འགྲོ་གི་མེད་ཟེར་ཨེ་ནི་འགྲོ་ཡག་མ་བྱུང་བ་རེད་ད་ཟེར་ད་དེ་ཡི་དེ་འདུག་ཟེར་ནས་ད་གང་འདྲ་ཏིང་ཞའོ་པིན་ད་ད་ཅིག་ཁ་ཐུག་ལ་སྐད་ཆ་བཤད་འབྲེལ་བ་བྱུང་ནས་ཨེ་ནི་དེ་ནས་ང་ཚོ་ལྟ་སྐོར་བོད་ལ་ལྟ་སྐོར་འགྲོ་ཡག་གི།

ཨ་ནི་ངས་ག་རེ་ལབ་ཡས་ན་ད་རང་བཙན་རང་བཙན་ཁ་ལ་འཁྱེར་འགྲོ་བསྡད་མཁན་དེ་ཚོ་ལ་ད་དུང་ཡིན་ནའི་ལབ་ཀྱི་ཡིན་གུ་ད་ཁྱོད་རང་ཚོ་དེ་ལྟ་བ་ལང་སྤྱོད་ཅིག་རེད་ཡིན་ནའི་ཕན་ཐོགས་སོང་བས་ལབ་ཡས་དྲི་བ་ཅིག་ཡིན་ཨ་ཕན་ཐོགས་སོང་བས་ཕན་ཐོགས་མ་སོང་བ་ད་ང་ཚོ་གི་ད་རྒྱལ་བ་རིན་པོ་ཆེ་གི་དགུང་ལོ་ལ་ལྟ་ན་རེད་ད་ད་ང་ཚོ་རྒྱལ་བ་རིན་པོ་ཆེ་གི་གསུང་བཤད་ཅིག་གནང་བ་ཡིན་ན་རེད་དེ་འདྲ་པོ་ཅིག་ཡོད་རེད་པས་ཡོད་མ་རེད་དེ་སྔོན་མ་གི་རེད་རོ་ད་དེ་སྔོན་མ་སྐབས་ནས་གསུངས་བཞག་རྒྱུ་གི་དེ་ཚོ་གང་ག་ལ་ང་ཚོ། ལྟ་ཡ་ཡོད་གོ་ཡ་ཡོད་བ་ཡོད་གི་ཡོད་གི་ལས་ད་དུང་མཐོང་ནའི་མཐོང་མ་སོང་གོ་ནའི་གོ་མ་སོང་འདྲ་པོ་ཅིག་བྱས་པ་ཡིན་ན་ཨ་ནི་རྒྱལ་བ་རིན་པོ་ཆེ་གི་མིང་འདྲ་པོ་ཅིག་ཁ་ལ་འཁྱེར་ནས་འགྲོ་མ་འགྲོ་ཡོད་མ་རེད་ཨ་ནི་བློ་བཟང་སེང་གེ་དང་སྐལ་རྡོར་ཨོ་དཀར་ཚང་འདྲ་པོ་ཅིག་ཡིན་པ་ཡིན་ན་རྒྱལ་བ་རིན་པོ་ཆེ་གི་ཡང་སྲིད་རྩོད་ནས་ཆོ་ཡོད་མ་རེད་རྒྱལ་བ་རིན་པོ་ཆེ་ཞལ་བཞུགས་པའི་སྐབས་ལ་ཁོང་རང་གིས་གསུངས་བཞག་རྒྱུ་དེ་ཚོ་ཁྱེད་རང་ཚོ་གི་ཨ་མཆོག་ནང་ལ་འགྲོ་གི་མི་འདུག་བློ་ལ་མར་བབས་ཀྱི་མི་འདུག་བསམ་ན་རོ་ཨ་ནི་དེ་ཚོ་ཚ་དེ་ཚོ་གཙང་མ་ཁྱོད་རང་ཚོ་ཁ་སྟོང་པ་རྐྱང་རྐྱང་མི་འདེད་རྒྱལ་བ་རིན་པོ་ཆེ་གི་ཡང་སྲིད་ལབ་ཡས་དེ་འོ་ད་དེ་ཚོ་བོད་རང་བཙན་ལབ་ཡས་དེ་འོ་ད་དེ་ཚོ་འཁྱེར་ནས་འགྲོ་ནས་ཆོ་ཡོད་མ་རེད་ལབ་ནས་རོ་དངོས་གནས་ཀྱི་བོད་མི་རིགས་ལ་ཤ་ཞེན་ཡོད་སྙིང་རྗེ་ཡོད་བསམ་ན་རོ་ང་ཚོ་དབུ་མའི་ལམ་ལས་ལྷག་ག་ཡོད་མ་རེད་ལབ་ནས་གསུངས་ཚར་གི་ཚར་གི་ལ་ཨ་ནི་དེ་ཁོང་རང་གིས་གསུངས་པ་གཅིག་པོ་མ་རེད་ང་ཚོ་སུ་དང་སུ་ཡིན་པ་ཡིན་ན་རེད་ཨ་ཆོས་ཀྱི་རྩ་བ་ཏོག་ཙམ་གཅིག་འགྲོ་ཡོད་བསམ་ན་ཁྱེད་རང་ཚོ་གི་དེ་ཧ་མ་གོ་བ་ཅི་ཡང་མ་རེད་དེ་རིང་ཁ་སང་ཆོས་གཅིག་པོ་མ་རེད་ད་ང་རང་ཚོ་དབྱིན་ཇི་ལུང་པ་ལ་ཡིན་ནའི་ང་རང་ང་ཚོ་བོད་པ་ཁ་ཤས་ལས་ང་རང་ཚོ་བོད་པ་ལས་མང་ང་མི་འདས་དབྱིན་ཇི་ཁ་ཤས་གི logic ཅིག་བེད་སྤྱོད་བཏང་ཤག་རོ་ཨ་ཁོ་རང་ཚོ་གི logic ལབ་ཀྱི་འདུག་ཨ། ད་དེ་ཚན་རིག་པ་གི་རྒྱུད་ནས་ཡིན་ན་རེད་ཨ logic logic ཁོ་རང་ཡིན་པ་ཡིན་ན་རེད་ག་རེ་ཡིན་པ་ཡིན་ན་རེད་དེ་གི་སྒང་ནས་བལྟས་པ་ཡིན་ནའི་མི་འདས། དབུ་མའི་ལམ་ལས་ལྷག་ག་མི་འདུག་བསླ་ནས། དེ་ཡིན་ཙང་ང་ཚོ་ཚང་མ་གི་བསམ་བློ་གཏང་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་དམིགས་བསལ་ཡང་ད་རྒྱ་རོམ་གྱིས་དེ་ག་གསུང་གི་འདུག་བ། བོད་རྒྱ་མི་གི་བོད་པ་ལ་སྐད་ཆ་བཤད་ནས་འགྲོ་ཡ་ཡོད་མ་རེད་ལ་ཏོག་གི་བུད་བ་ཏོག་ཙི་ནི་ཡིན་མ་ད་ཨིས་ཀུ་ཏོག་ལད་མར་ན་ཅི་ཡེ་ལ་བོར་ཨིན་ཤོར་ཀོར་ལ་ད་ཡང་ད་རྒྱ་གར་ད་བ་ད་སྐད་ངན་པོ་ལོ་ཆུང་བ་དེ་ཚོ་ལ་ངས་ག་ལ་ཡོད་ལ་ན་འོད་རང་ལ་བོར་ལ་ཏོག་གི་བུད་བ་ཏོག་ཙི་ནི་ཡིན་མ་དེ་ལ་ནས་ཨ་ནི་ཞུ་རྐྱང་ཅི་ལ་ལ་གི་བོར་རེད་ཨ་དེ་ག་རང་ང་ཚོ་གི་ཚེ་འགྲོ་བསྡད་པ་ཡིན་ན་ཏག་ཏག་བསྡད་ཀྱི་མ་རེད་བ་གསུང་གི་ཡོད་རེད་རྒྱལ་བ་རིན་པོ་ཆེ་གིས་དེ་ཡིན་ཙང་ཨ་ང་རང་ཚོ་དེ་གང་བྱུང་བྱུང་ཨ Barbaric འདྲ་བོ Act མ་བྱེད་བ་བྱས་ང་རང་ཚོ་དེ་བེད་ཀོ་ར་སེམས་ཅན་དུད་འགྲོ་ནང་བཞིན་མ་བྱེད་བ་བྱས་ཨ་ནི་ཏོག་ཙམ་མི་དེ་མི་ཡིན་ཨ་བསམ་ནས་ཨ་ནི་མི་གི་དུས་ཚད་ལ་བསྡད་ནས་ཨ་ནི་སོ་སོ་སོ་སོ་གི་ཡ་རབས་སྤྱོད་བཟང་དེ་ཏོག་ཙམ་བེད་སྤྱོད་བཏང་ནས་རིག་པ་དེ་བསྒྲིམས་ནས་ལས་ཀ་ལས་པ་ཡིན་ན་སོ་སོ་ལ་ཡང་ཕན་པ་ཕར་ཕྱོགས་ལ་ཡང་ཕན་པ་ཨ་ནི་ཕུགས་ལ་ཐག་རིང་ཨ་སོ་སོ་ལས། སོ་སོ་ལ་ཡང་ཕན་པ། མི་གི་མི་རིགས་ལ་ཡང་ཕན་པ། སོ་སོ་སྦར་ར་གང་གི་མི་ཅིག་ཡིན་དུས་གང་ལ་ག་བ་ཅིག་ལ་གོམ་པ་བརྒྱབ་ནས་འགྲོ་ས་མེད་དུས་གང་ལ། ཕུགས་རིང་པོ་ཅིག་མནར་དགོས་ཀྱི་རེད་བ། ལབ་དགོས་ཀྱི། དེ་གསུང་གི་ཡོད་རེད་ཁོང་རང་གིས་ད་ཁྱེད་རང་ཚོ་གོ་ཐུབ་ཀྱི་མི་འདུག་ན་ཁོང་རང་གིས་དེ་གསུང་གི་ཡོད་རེད། དེ་བྱས་ནས་ཁྱེད་རང་ཚོ་སྐད་ཆ་མ་བཤད་པར་འགྲོ་ས་ཁོ་རང་ཡོད་མ་རེད་མི་དེ་མི་ཡིན་ཚར་བའི་རྗེས་ལ་སྐད་ཆ་ཅིག་བཤད་ནས་འགྲོ་དགོས་ཀྱི་ཡོད་རེད་མ་གཏོགས། སེམས་ཅན་དུད་འགྲོ་འདྲ་བོ་ལག་པ་དང་རྐང་པ་གཡུག་འགྲོ་ནི་འགྲོ་ཚར་ཡ་ཡོད་མ་རེད། དེ་གང་ལ། གྲི་དང་ཨ་ནི་མེ་མདའ་དང་དེ་ཚོ་དེ་གསང་སྔ་མ་གི་ལས་ཀ་རེད་དེ་རིང་ཁ་སང་ཨ་ལབ་ནི་འོ་དེ་ལབ་ཀྱི་ཡོད་རེད་ཧ་གོ་སོང་ཨ་དམིགས་བསལ་གི་དེ་རིང་ཁ་སང drone ཡོད་ཧ་གོ་གི་ཡོད་ཨ་ལས་ཅང་ད་གོ་གོ་ངེས་དེ་ཚོ་ལིན་ད་ཨ་ལས་ཅང། དེ་ཡིན་དེ་གང་ལ། ཨ་ནི་དམག་རྒྱག་པ་ཡིན་ན drone ནས་དམག་རྒྱག་མ་ཐུབ་པ་མ་རེད་བ་ལབ་ནི་དེ་བཞིན་ནི་ཁྱེད་རང་ཚོ་སུ་དང་སུ་ཡིན་ནའི་བསམ་བློ་རྒྱ་ཆེན་པོ་ཅིག

ཨ་ནི་ཁོ་ནས་ཁོ་མ་སོ་དོང་དོང་བྱེད་ཀྱི་འདུག་ཨ་མཆོག་སྐྱིད་ནས་ནི་སོ་སོ་མིག་གི་མདུན་ལ་ཡོད་ཀྱི་འདུག་མཐོང་གི་ཡོད་མ་རེད་ཐག་རིང་པོ་དེ་བ་ལ་ཤེལ་གྱི་ཡོད་རེད་སྒྲིག་ཡོད་རེད་ཐག་རིང་པོ་དེ་བ་ལ་ཤེལ་རེད་ཡིན་ནའི་སོ་སོ་གི་མདུན་དེ་ལས་ཡར་མ་ཕྱིན་བ་དང་མ་བཞག་རོགས་བྱེད་དམིགས་བསལ་གྱི་ཨ་ངས་ཐེངས་གཅིག་མ་རེད་ཐེངས་གཉིས་མ་རེད་ལོ་གཉིས་རྗེས་ངའི་བོད་དྲ་རྒྱ་འདི་ཡི་ལ་འདི་གང་ལ་འདི་ཁོ་མ་སོ་ལ་ན་རྣ་བ་མ་འགྲོ་ཡ་གི་སྐད་ཆ་ཞིག་རེད་བས་ལ་ནི་ཨ། འདི་ཡིན་འདི་གང་ལ་ཧ་ལས་པ་རེད་ཁ་ཤས་ཅིག་ངོ་ཚ་ཡ་ཅི་ཡང་མི་འདུག་བ་ལབ་ནི།

ལྷ་སྒྲོན་བཀྲས་མཐོང་མོ་རང་རང་རེད། Religious Award འདྲ་བོ་ཁྱེར་འགྲོ་གི་འདུག་ཨ། ཨ་ནི་མོ་རང་གི་སྤུ་གུ་གི་འགྲེལ་བཤད་རྒྱག་གི་འདུག་ང་ཚོ་གི་སྤུ་གུ་གི་འགྲེལ་བཤད་སུས་རྒྱག་རོགས་བྱེད་ཀྱི་རེད་ལ་ཨེ་ཅོ། ཨ་ནི་ང་དང་ང་ཚོ་འདྲ་བོ་གི་མ་འོངས་པ་གི་བུ་མོ་དེ་ཚོ་ལ་སུ་གི་འགྲེ། ག་རེ་ཟ། རྩོད་ལེན་བྱེད་རོགས་བྱེད་ཀྱི་རེད་ལ་ཨེ་ཅོ། ཨ་ནི་ཁྱེད་རང་ཚོ་འདྲ་བོ་སྐྱེས་མའི་བུ་མོ་ཁ་ཤས་ཅིག་སྡིངས་ཆ་སྒང་ལ་ཡོང་ཚར་བའི་རྗེས་ལ་ཁྱེད་རང་ཚོ་གི་ང་ཚོ། སྐད་ལ་སྐད་ཤུགས། བྱས་ནས་རོགས་པ་བྱས་ཡས་ཀྱི་ཚབ་ལ་ཁྱེད་རང་ཚོ་གི་གོ་ནས་གོ་མ་སོང་འདྲ་བོ་བྱས་པ་ཡིན་ན་ཨ་ནི་དེ་སྤྱི་ཚོགས་ནང་ལོགས་ལ་གྲོས་ཚོགས་ནང་ལོགས་ལ་ཨ་ང་ཚོས་ཀྱི་ད་ལྟ་ཁྲིམས་བཟོ་མཁན་གྱི་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་དང་བུ་མོ་འཇུ་ཆེན་འདྲ་བོ་ཁོ་རང་ཚོ་གི་རང་གཏོར་བཤིག་བཏང་གི་འདུག་ཨ་མཐོང་གི་འདུག་ཨ་དེ་བྱས་ནས་ང་ཚོ་ལ་ལྷ་སྟོང་སྤྲེལ་སྟོང་ཁྱེད་རང་འདྲ་བོ་གི་འབོད་སྒྲ་དེ་ང་ཚོ་ལ་ཡི་དགོས་ཀྱི་ཡོད་རེད། ཁྱེད་རང་ས་ཐག་རིང་པོ་སྙོབ་ས་མེད་བ་ལ་བོད་ནང་ལོག་གཅིག་པོ་མེད་བ་བྱས་ཚུར་སྙོབ་ས་ལ་ང་ཨ་རི་རང་ལ་ཡོད་ཁྱེད་རང་ག་བ་བསྡད་གི་ཡོད་བ་འོ་དེ་ག་རང་ལ་བསྡད་གི་ཡོད་སྐད་འདི་གོ་རྒྱབ་ཚ་ཡི་གོ་གི་འདུག་ན་གོ་གོ་གོ་རོགས་བྱས་ལ་མཐའ། འོ་དེའི་གཅིག་ལ་ཡིན། དེ་དེ་སྙད་མི་འདུག་ཨ་ནི་ཁ་ཚིག་འདི། ཨ་ནི་སྨྱོན་མ་ཞིག་འདུག་ཨ།

ད་ལྟ་མོས་ཀྱིས་འདི་བིདེའོ་འདི་ནང་ལ་ཆ་ཚང་ག་རེ་བཤད་གི་འདུག་ལབ་ན། ཨ་དབུ་མའི་ལམ་གྱི་ཁྱེད་རང་ཚོ་གི་འགྲོ་སྟངས་ཨེ་འདྲས་རེད་པས་བྱེད་སྟངས་ཨེ་འདྲས་རེད་པས་སྲིད་ཟུར་གྱི་ད། སྲིད་ཟུར་ལ་ད་དེ་ས་ཡིག་རག་འདུག་སྲིད་ཟུར་གྱི་ལས་འགུལ་ཅིག་སྤེལ་གི་འདུག་ལ་བིདེའོ་དེ་གང་ག་ལ་མོས་ལ་ག་བ་ནི་སྐད་ཆ་དེ་གོ་བ་ཡིན་ན་མོས་དེ་གང་ལའང་འགྲེལ་བཤད་བརྒྱབ་བསྡད་ཤག་གང་འདྲ་མ་འདྲ། ངས་མོ་ལ་འདི་ལབ་ཡིན་ཁྱོད་རང་གི་སྐད་ཆ་རོ་ག་བ་ནི་ནས་ལྟ་སུ་གཅིག་ཡས་མི་འདུག་ད་ལྟ་འདི་བིདེའོ་འདི་མི་མང་ག་འདྲས་ཡིན་ནས་གཟིགས་རོགས་བྱས་ཨ་མོས་ཀྱི་སྐད་ཆ་ག་རེ་དང་ག་རེ་བཤད་གི་འདུག་བ་དེ་ཚང་མ་མོས་ཀྱི་ད་ལྟ་བར་དུ་ག་རེ་རྩོད་ལེན་བྱས་སོང་བ་དེ་གང་ག་ལ Contradict བྱེད་ཀྱི་འདུག་ལབ་ནི་རེད་བ། འདི་ག་གཅིག་པོ་ཚད་ཀྱི་མ་རེད་འདི་བ་ཅིག་ལ Video ལ་མོས་ག་རེ་ལབ་ཀྱི་ལབ་ན་ང་ཚོ་ཚང་མ་བལ་ཡུལ་ནི Nepali གྱི་ཨ་ནི Pass ཁྱེར་ནས་ཡོང་བ་ཡིན་པ་ས་ད་མཐོང་གི་འདུག་བ་ཁྱོད་རང་ང་ལ Nepali ཟེར་མཁན་གྱི་མི་ཁྱོད་ཨ་ཁྱོད་དང་ཁྱོད་འདྲ་བོ་དེ་ཚོ་གང་ག Nepali གྱི Passport ཡང་ཅིག་ཁྱེར་ནས་ཡོང་དགོས་ཀྱི་ཁེལ་གྱི་འདུག་བ་རྐུ་མ་ཇག་པ་ཡིན་དང་མེད་མཐོང་སོང་བ་ཨ་གར་ས་ཁ་ལག་ཟ་ཚར་ན། ཨ་ནི་སོ་སོ་གི་ལས་ཀ་གྲུབ་སོང་ན་ཨ་ནི་རྐུབ་རྡབ་རྡབ་བཏང་ནས་འགྲོ་གི་རེད་ལབ་གི་འདུག་ཨ་རྐུབ་རྡབ་རྡབ་བཏང་འགྲོ་མཁན་དེ་ཚོ་རེད་ད་ཧ་གོ་ས་བལ་ཡུལ་ནས་ཡོང་དུས་སྒང་ལ་ཨ Australia ནང་འཛུལ་དུས་སྒང་ལ་བལ་ཡུལ་གི Passport ཡང་ཅིག་ཁྱེར་ནས་སླེབས་ཡིན་ལ་རོ་ཨ་དེ་ག་རང་ལབ་གི་འདུག་ངས་ངས་ད་ག་སེ་ལབ་གི་མེད་ད་མི་མང་དེ Proof དེ།

མོས་ཀྱི་སྐད་ཆ་འདི་དང་འདི་འདྲ་བོ་བཤད་ན་ར་ཨ་ནེ། ངས་ལབ་སོང་ནམ་ཞར་རྒྱུན་དུ་འདི་ཚོ་གང་ག་གྲབ་ཅག་རེད་གྲབ་ཅག་འདི་ཚོ་ག་རེ་རེད་ལབ་པ་ཡིན་ན་གནས་སྐབས་རིང་གི་མ་གཏོགས་ཐག་རིང་པོ་མཐོང་གི་གོ་ར་ཡོད་མ་རེད་དེ་བྱས་ཙང་མོས་ཀྱི་སྔན་མ་ནི་ཐག་རིང་པོ་མཐོང་གི་མེད་ཙང་མོ་ཁ་ལ་རང་བཙན་ཁྱེར་ནི། ཟམ་གདོང་རིན་པོ་ཆེ་ལ་ལ་ཡིན་ན་རེ། དགའ་ལྡན་ཕོ་བྲང་ལ་ཡིན་ན་རེ། སྐབས་རེ་སྐབས་རེ་རྒྱལ་བ་རིན་པོ་ཆེ་ལ་ལ་ཟུར་ཟ་བྱེད། སྲིད་སྐྱོང་ལ་ཟུར་ཟ་བྱེད། ང་རང་ཚོ་བོད་མི་མང་ལ་ཟུར་ཟ་བྱེད། ཨ་ནི་ཡང་དགེ་ལོ་རྒན་པ་དེ་ཚོ་ལ་ཟུར་ཟ་བྱེད། ཟུར་པ། ལས་བྱེད་ཟུར་པ་དེ་ཚོ་ལ་ཟུར་ཟ་བྱེད་འདྲ་མ་འདྲ་ཅིག་ལབ་པ་རེད། མཐོང་གི་མ་རེད་དེ་དུས། ད་ད་རིང་འདྲ་བོ་ཅིག་ཡིན་ན་དབུ་མའི་ལམ་ལ། ཨ། འགྲོ་གི་ཡོད་དབུ་མའི་ལམ་གྱི་རྒྱབ་སྐྱོར་ཡོད་ལ་ལབ་ཀྱི་འདུག་བ། དེ་ཚོ་གང་ག་གྲབ་ཅག་རེད། ཁ་ནི་ངས་ད་ཅི་ལབ་པ་ནང་བཞིན་རེད་ཁོ་རང་མོ་རང་གི་སྐད་ཆ་ལ་མོ་རང་གི Contradict བྱེད་སོང་ལབ་ནི། གང་འདྲ་མ་འདྲ་འདི་པ་ཅིག་ལ་མོས་ཀྱིས། མོ་རང Nepali གི Passport ཁྱེར་ནི་ཡོང་བས་ཀྱི་སྐད་ཆ་ཅིག་བཤད་སོང་ཨོ། མོ་རང་ག་ཅི་ལབ་ན་ག་དུས་ཡིན་ན་ཨེ་འདྲས་རང་རེད་མི་དམངས།

དབུ་མའི་ལམ་ལ་རྒྱབ་སྐྱོར་ཡོད་ལབ་ཀྱི་འདུག་ཡིན་ན་ཡང་རང་བཙན་དེ་རང་བཙན་སོ་སོར་རོལ་བ་ཡིན་གཅིག་མིན་གཅིག་རང་བཙན་ལབ་བ་ཡིན་ན་ང་ཚོ་སྡུག་ཅག་ཆགས་ཀྱི་ཡོད་མ་རེད་བ་ས་ཆགས་ཀྱི་ཡོད་མ་རེད་ཨ་ཏི་ནི་ན་ནི་ཁྱེད་རང་ཚོ་ཧ་མ་གོ་བ་དེ་ཆགས་ཀྱི་ཡོད་མ་རེད་ད་ད་ལྟ་འདྲ་བོ་ཅིག་ཡིན་པ་ཡིན་ན་ཨ་ང་ཚོ་གི་འགྲེལ་བཤད་རབ་དང་རོབ་རྒྱབ་ཡིན་ར་དབུ་མའི་ལམ་ལ་རང་བཙན་གྱི་ག་འདྲེ་ཞིག་ནི་ལང་ཀ་ཀ་འདུག་དབུ་མའི་ལམ་ལ་གར་ས་ཡག་སླེབས་མ་བཅུག་ཡག་དང་མི་མང་གི་དབུ་མའི་ལམ་གྱི། གནས་སྟངས་མགོ་མ་ཆུད་པའི་རྒྱུ་མཚན་ཁོ་རང་ག་རེ་ཅིག་རེད་ལབ་ན་རང་བཙན་ལ་སུ་འདི་སུས་ཀྱི་སྡུག་ཅག་ལབ་བ་ཡིན་ན་ཨ། རང་བཙན་ལ་སྡུག་ཅག་ལབ་ཡོད་མ་རེད་པས་རང་བཙན་ལ་མ་སོང་ན་རོ་ཨ་ཨ་ད་ཁོ་རྒྱ་མིའི་སོ་པ་ཡིན་ས་རེད་ཁོ་བོད་པ་ལ་མ་དགའ་མཁན་ཡིན་ས་རེད་ལས་བྱེད་བ་དེ་འདྲའི་དགྲ་བོ་གི་ཞེད་སྣང་ཅིག་མི་གི་ཁོག་པ་ནང་བླུགས་ཚར་དུས་གང་ལ་མི་གང་ག་ཨ། མགོ་མ་ཆུད་ནས་རང་བཙན་ལ་འགྲོ་ཡག་གི་དུས་ཅིག་ཆགས་པ་རེད་ང་ཚོའི་སྤྱི་ཚོགས་ནང་ལ

དེ་སྐལ་བཟང་ཕུན་ཚོགས་ལ་ངས་ཁོ་རང་ཚོ་ཡིན་ན་རེད་ཁོ་ཚོ་གི་ལས་ཀ་བྱེད་རྒྱུ་གི་གང་ག་སྐོར་ལ་ངས་བཤད་ཡིན་པ། དེ་དང་གཅིག་པ་རེད། དེ་ཡིན་དུས་ག་ལ་ད་ཁོ་རང་ཚོ་རང་བཙན་ཁ་ལ་འཁྱེར་ཡིན་ནས་གང་འདྲ་མ་འདྲ་ཁང་པ building ཅིག་བཟོ་ཉོས་ཡོད་རེད་ཟེར་ཨ། དེ་དེ་སྐབས་གཅིག་ལ། དེ་དེ་སྐབས་གཅིག་ལ་བོགས་མ་བཏང་ཡོད་རེད་ལབ་འོར། ད་ད་རིང་གི་གནས་སྟངས་ལ། དེ་རང་ག་ས་གཞོན་ནུ་རང་བཙན་ཁ་ལ་འཁྱེར་འགྲོ་སྡོད་མཁན་གཞོན་ནུ་དེ་ཚོ་གི་སུ་དེ་སུས་གི་དེ་ཁང་པ་དེ་སུའི་མིང་ལ་ཡོད་རེད། ཁང་པ་དེ་སུས་བདག་པོ་རྒྱག་གོ་རེད་སྐད་ཆ་ཞེ་དྲག་བཤད་དགོས་མ་རེད་དེ་ཁང་པ་དེ་ག་བ་ལ་ཡོད་རེད་སུས་བདག་པོ་རྒྱག་གོ་རེད་སུས handle བྱེད་གོ་རེད་སུས་ཀྱིས function བྱེད་གོ་རེད་པེ་ཤ་དེ་ག་བ་ལ་འགྲོ་གི་ཡོད་རེད་འདི་གཅིག་པོ་རྩད་གཅོད་དང་དེ་ནས་ཧ་གོ་འགྲོ་གི་རེད་དེ་ཡིན་ཙང་ངས་ག་ལབ་ཡོད་ལབ་ན་རང་བཙན་འདྲ་བོ་ཁ་ལ་འཁྱེར་ཡིན་ནི་ཁྱོད་རང་ཚོ་གི་འགྲོ་འགྲོ་རེད་བར་སྐབས་ཅིག་ལ་ངས་འདི་ག་ཟེར་ལབ་ཡོད་ཁྱོད་རང་ཚོ་འབའ་གི་གཅིག་པོ་རྒྱང་ཡ་ཡིན་ན་རྒྱངས། ཡིན་ནས་ཡང་ང་རང་ཚོ་གི་བཙན་བྱོལ་གི་ཨ་ནི་གར་ས་བོད་མི་སྒྲིག་འཛུགས་གི། ལས་ཀ་ག་རེ་དང་ག་རེ་ལས་ཀྱི་ཡོད་བ་ཡིན་ན་དེ་ལ་དགག་པ་བྱེད་ཡག་དང་དེ་ལ་གནོད་པ་བྱེད་ཡག་གི་ལས་ཀ་དེ་མ་ལས་རོགས་བྱས་ལབ་ལབ་ཡིན་ར། ད་ད་རིང་དེ་ལ་ད་ཞིབ་འཇུག་བྱེད་ཀྱིན་བྱེད་ཀྱིན་བྱེད་ཀྱིན་བྱེད་ཀྱིན་འགྲོ་དུས་གང་ལ། ད་ཁྱོད་རང་ཚོ་གི་དེ་རང་བཙན་ཁ་ལ་འཁྱེར་ནས་ཁྱོད་རང་ཚོ་གི་མི་ཕྱོགས་རིས་ལ་རིས་པ་མ་ཟད་དེ་ཁྱོད་རང་ཚོ་གི་འོས་ཤོག་འོས་ཤོག་ཉོ་ཡག་དང་འོས་ཤོག་བཙོང་ཡག་གི། འདི་བཟོས་བཞག་འདུག་ཨ་ལས་ཀ་བཟོས་བཞག་འདུག་ཨ། དེ་ཡིན་དུས་གང་ལ། འདི་ཚོ་དེ་ཕན་ཐོགས་ཀྱི་མི་འདུག། ཨ་འདི་ག་གཅིག་པོ་ཚད་ཀྱི་མ་རེད་འདི་དང་མཉམ་དུ་ཁྱོད་རང་ཚོས་ཀྱིས་ཨ་ནི་ག་ལ་ཅིག་ཁྲ་ལེགས་དོ་ཨ་ཁྱོད་རང་ཚོས་ཀྱིས་སྡུག་ཅག་རེ་རེ་གཉིས་གཉིས་ག་རེ་བྱེད་ཁྱོད་ཚང་མ་ཡ་དོན་ཡོད་མགོ་ད་ཞེ་དྲག་གས་མ་རེད་རྡ་རམ་ས་ལ་ལ་ད་ཁང་པ building འདི་ད་ཡོད་རོ་ཨ། ད་ལྟ་ཁང་པ building འདི་སུའི་མིང་ལ་ཡོད་རེད། སུས་ལས་ཀ་བྱེད་གི་ཡོད་རེད། སུས་ཀྱིས function བྱེད་གི་ཡོད་རེད་པེ་ཤ་འདི་ཨ་ཅིག་སྐོར་ར་ཅིག་སྒྲག་གི་ཡོད་བ་ཡིན་ན།

ཨཱ་ནི་སྐབས་ཅིག་ལ། ད་འོ་དེ་འདྲས་རེད། ཨཱ་ནི་དེ་ནས་ད། ག་ལ་འོ་རེད། ད་ལྟ་གནས་སྐབས་རིང་སྤྱི་ཚོགས་ནང་ལོགས་ལ་ཚོགས་པ་ག་བ་དང་ག་བ་ལ་བཙུགས་ཡོད་ན་རེད་སྐྱིད་སྡུག་འདྲ་བོ་ཡོད་ན་རེད་ཆེ་ཆུང་ག་འདྲས་མང་པོ་ཅིག་ཨ་ཚོགས་པ་ཆེ་ཆུང་ག་འདྲས་མང་པོ་ཅིག་བཙུགས་ཡོད་ན་རེད་སྐྱིད་སྡུག་ག་འདྲས་ཆེ་ཆུང་མང་པོ་ཅིག་བཙུགས་ཡོད་པ་ཡིན་ན་རེད་ཁྱེད་རང་ཚོ་ནང་ལོགས་ལ་སུ་དང་སུ་ཡིན་པ་ཡིན་ནའི་མི་དེ། སྒང་ལ་བསྡད་མཁན་གྱི་སོ་སོ་སོ་སོ་གི་འགན་དེ་ངོ་ཤེས་དགོས་རེད་ད། ཚོགས་པ་གཅིག་བཙུགས་ཚར་བ་རྗེས་ལ་དེ་འདྲས་ཉམས་པ་ལགས་སོགས་ཀྱི་དྲ་ཡ་བློ་བཟང་འདྲ་བོ་མེད་པ་བྱས། ཨ། ཉམས་པ་ལགས་སོགས་ཀྱི་དྲ་ཡ་བློ་བཟང་གི་གར་ལར་ལ་ན་ངེས་ཀྱི་ཁྱོད་རང་གི་ཉམས་པ་ལགས་སོགས་ཀྱི་ང་ལ་ཨེ་འདྲས་ལབ་གི་འདུག་ད་ལབ་དུས་ག་ལ་ང་ལ་འབྲེལ་བ་མེད་ཁོང་ཚོ་ག་རེ་ལབ་ལབ་རེད་ལ་འདི་ལ་རེད་དེ་འདྲས་ཀྱི་ཚོགས་པ་གི་ཚོགས་གཙོ་དང་ཚོགས་གཞོན་ང་ཚོ་དགོས་ཡ་ཡོད་མ་རེད་དེ་འདི་དང་འདི་འདྲ་བོ་གི་ཚོགས་པ་དེ་འདྲ་དགོས་ཡ་ཁོ་རང་ཡོད་མ་རེད་གལ་སྲིད་ཁྱོད་རང་གི་རོ་ཨ་ཚོགས་པ་གཅིག་བཙུགས་འོག་ནས་དེའི་ནང་ལོགས་ལ་མེ་འབར་སྐྱག་པ་དང་རྙང་མ་ནང་བཞིན་དེ་འདྲ་བླུགས་རོ་ཨ། ཨ་ནེ་དེ་ནས་མ་འདི་ཚོ་གི་འདྲ་མི་འདྲ་ཅིག་བྱས་ཁྱོད་ཚོ་གི་འགན་འཁྱེར་གྱི་མེད་ལབ་ན་ཁྱོད་ཀྱི་ཚོགས་པ་དེ་བཙུགས་དགོས་ཡག་གི་ཁྱོད་རང་ལ་དབང་ཆ་ཡོད་མ་རེད་དཱ་འོ་དེ་གཅིག་ཞུ་ཡ་ཡིན་དེ་དང་མཉམ་དུ་ཨ་ད་ཚོགས་པ་ཆེ་ཆུང་ག་འདྲ་ཅིག་ཡིན་པ་ཡིན་ན་རེ་ཁྱོད་རང་ཚོ་གི་ནང་ལོགས་ལ་འོག་ལ་མི་དེ་ཚོ་སུ་དེ་སུ་གི་ཨ་ཚོགས་པ་གི་མིང་འཁྱེར་ནི་ཡིན་ན་རེ་ཚོགས་པ་དང་མཉམ་དུ་སྦྱར་ནི་མིང་འཁྱེར་ནི་འགྲོ་མཁན་དེ་འདྲ་ཡིན་པ་ཡིན་ན་རེ་ཁྱོད་རང་ཚོ་གི་ལས་ཀ་ག་རེ་ག་རེ་སྡུག་ཅག་འདྲ་བོ་ཅིག་ལས་ཀྱི་ཡོད་བ་ཡིན་ན་རེ། མི་མང་སྤྱི་ཚོགས་ནང་ལ་ཕོག་ཡག་དང་ཨ་སྤྱི་ཚོགས་ནང་ལ་རྙོག་དྲ་སྤེལ་ཡག་གི་ལས་ཀ་ལས་ཀྱི་ཡོད་བ་ཡིན་ན་རེ། དེ་འགོ་ལ་དེ་སྔའི་འགོ་ཁྲིད་ཡིན་ན་རེ། ཨ་ཁྱོད་རང་ཚོ་གི། ཚོགས་པ་དེ་ནང་ལོགས་ལ་ཚོགས་མི། ད། མང་པོ་ཅིག་ཡོད་དུས་ག་ལ་མང་པོ་ནང་ནས་མི་ཁ་ཤས་ཅིག་མེན། ten member ཡིན་ན་རེད་ལབ་དགོས་ག་རེ་རྒྱུན་ལས་ཡིན་ན་ཞིག་ལབ་དགོས་དང་རྒྱུན་ལས་ཡིན་ན་རེད་ཨ་ཚོགས་མི་ཡིན་ན་རེད་ཁྱོད་རང་ཚོ་ཚང་མས་ཀྱི་འདི་སྒང་ལ་ཁྱོད་རང་ཚོ་ཚང་མས་ཀྱི་འདི་སྒང་ལ་གྲོས་བསྡུར་བྱས་ནི་འདི་དང་འདི་འདྲ་བོ་དེ་ཚོ་ཨ་དགུ་རྒྱོ་རྒྱབ་མ་བཅུག་ཡ་དང་འདི་དང་འདི་འདྲ་བོ་དེ་ཚོ་ཚོགས་པའི་ཀྱི་མིང་འཁྱེར་ནི་ལས་ཀ་ལས་མ་བཅུག་ཡ་འདི་ཁྱོད་རང་ཚོ་ཀྱི་འགན་ཆགས་ཡོད་རེད་དཱ་གལ་སྲིད་ཨ། ཁྱོད་རང་གི་ཚོགས་པའི་གི་མིང་གི་འོག་ལ་འདི་དང་འདི་འདྲ་བོ་མི་དེ་ཚོ་གི་ཅོལ་རིས་རྐྱང་རྐྱང་བྱས་ནས་འགྲོ་མི་གི་སང་ཉིན་གནངས་ཉིན་མཛུབ་གུ་བཙུགས་ཁྲིམས་ལ་འཁྱེར་བྱས་སོང་ན་འདི་དང་མཉམ་དུ་ཁྱོད་རང་ཚོ་གི་ཚོགས་པ་ཚོགས་གཙོ་ཡ་ཁྲིམས་ལ་ཐུག་གི་རེད་དཱས་ལབ་ནི་ངས་ཨམ་ཅོག་ནང་བླུག་གི་ཡོད་དེ་ཡིན་ཙང་ཚོགས་པ་ཚོགས་གཙོ་ཁག་གི་ཚོགས་མི་ཡིན་ན་རེད་ཚོགས་གཙོ་ཡིན་ན་རེད་ཚོགས་གཞོན་ཡིན་ན་རེད་དེ་ཚོ་གཟབ་གཟབ་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་དཱས་ལབ་ནི་ངས་ལབ་དགོས་ཅིག་དེ་ཡིན་ཨ་འདི་དང་མཉམ་དུ་ཨ་ད་ཨ། བུད་མེད་ཚོགས་པ་གི་རྙོག་དྲ་ང་རང་ཚོ་ནིའུ་ཡོག་ནིའུ་ཇར་སི་གི་བུད་མེད་ཚོགས་པ་གི་རྙོག་དྲ་འདྲ་བོ་ཅིག་ཡིན་པ་ཡིན་ན་རོ། ད་བསོད་ནམས་ལྷ་མོ། ཁྱོད་རང་ཡིན་ན་རེད་སྒྲོལ་དཀར་ལྷ་མོ་ཁྱོད་རང་ཡིན་ན་རེད། ཁྱོད་རང་གཉིས་ལ་བུད་མེད་ཚོགས་པའི་གི་ཨ་ད་དཔལ་འབྱོར་གི་སྒང་ལ། རྙོག་གླེང་དེ་ཚར་མ་སོང་བསམ་ན་རོ་ཁྱོད་རང་གཉིས་ཚོགས་པ་གི་ཚོགས་གཙོ་དང་ཚོགས་གཞོན་ལང་ཡ་བཞག་དགོས་རེད། རྩིས་ཟེར་མཁན་དེ་གཙང་མ་ལག་པ་སྒང་ལ་མ་སླེབས་བར་དུ་དེ་ཁྱོད་རང་གཉིས་ལང་དགོས་ཡོད་མ་རེད། ཕྱོགས་གཅིག་ནས་ཁྱོད་རང་ཚོ་ལ་ལང་ཡ་གི་བྲེལ་ལ། ཕྱོགས་གཅིག་ནས་ཁྱོད་རང་ཚོ་གི་ཚོགས་རྩིས་གཙང་མ་རག་མ་སོང་ལབ་ཀྱི་ཡོད་རེད། ཕྱོགས་གཅིག་ནས་བུ་མོ་དེ་གི་རྩིས་ཁྲ་ཆ་ཚང་སྤྲད་ཚར་ཡིན་ལབ་ཀྱི་ཡོད་རེད་རོ། ད་བུ་མོ། རྩིས་ཟེར་མཁན་དེ་ཚོགས་པ་ནང་ལོགས་ལ་ཚོགས་མི་མང་པོ་ཅིག་ཡོད་རེད་མ་གཏོགས་མི་གཅིག་དང་གཉིས་ཀྱི་ཨེ་འདྲས་དཔེ་ཆ་སྦས་ཐུབ་ཡ་ཡོད་མ་རེད་དེ་བྱས་ནས་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་མི་བུ་མོ་སུ་དང་སུ་ཡིན་ནའི་བོད་མི་མང་ལ་ཞབས་ཕྱི་ཞུས་ཚར་བའི་གི་རྗེས་ལ་མི་འདི་དང་འདི་འདྲ་བོ་དེ་འདྲས་ལ་དཀའ་ངལ་མ་སྤྲད་རོགས་བྱེད་ལབ་ནི་ཧ་གོ་སོང་ངས། ཡང་མིན་ན་ཁྱོད་རང་ཚོ་ལ། དཔེ་ཤ་ད་འདི་ག་ལ་འགྲིག་གི་མི་འདུག་གོ་བརྡ་གོ་བརྡ་འཕྲོད་ཀྱི་མི་འདུག་བསམ་ན། གོ་བརྡ་འཕྲོད་འཕྲོད་བར་དུ་དེ་ཁྱོད་རང་ཚོ་ཟུར་ལ། འབྲེལ་བ་བྱེད་གི་ན་བྱེད་ག་རེ་བྱེད་གི་ན་བྱེད། ཡིན་ནའི་འདི་འདྲ་འདི་འདྲ་བོ་རྙོག་དྲ་དེ་ཚོ་ང་ཚོའི་སྤྱི་ཚོགས་ནང་ལ་དགོས་ཡ་མི་འདུག་ད། དམིགས་བསལ་གྱི་ཨ་མདའ། བསོད་ནམས་ལགས་མོ་ངས་ཁ་སང་ཡང་ཁྱོད་རང་གི་གདོང་པ་ལ་མཛུ་གུ་བཙུགས་ནས་ལབ་པ་ཡིན། འདི་འདྲ་བོ་རྙོག་དྲ་ང། ཁྱོད་རང་གི་དཀའ་ཐུག་རེད་བསམ་ནས་རེ་བ་ཡོད་ད། ངས་སྒྲོལ་དཀར་ལྷ་མོ་གདོང་པ་ལ་ཡའི་བཙུགས་ཡིན་རེད་བ། ཡིན་ནའི་ད་ད་རིང་ལས་ཨ་ཁྱོད་རང་ཚོ་གི་མི་དེ་ཚོ་གིས་ང་ལ་སྐྱག་པ་དང་རྙང་མ་ནང་བཞིན་བྱས་ནས་ཡི་གེ་དེ་འདྲ་བཏང་ཡོང་དུས་སྒང་ལ་ང་ཨམ་ཅོག་ཚ་གི་འདུག་ལ་ནི་ཧ་གོ་སོང་ངས། དེ་ཡིན་དུས་སྒང་ལ་ཁྱོད་རང་ཚོ་ཚོད་ཟིན་ཐུབ་ན་ཡག་པོ་ཡོད་རེད་ད་ལ་ནི། དེ་མ་གཏོགས་ཨ Defamation ལས་དེ་ཁྱོད་རང་ཚོ་གཅིག་པོ་མ་རེད་ད་ང་ཚོ། འོ་དེའི་ཅིག་ང་ཚོས་བཙུགས་ན་བཙུགས་ཡ་ཡོད་རེད་ད་ལ་ནི་འོ་དེའི་ཅིག་ལས། ཨོ་དེ་བཞིན་ཚོད་ཟིན་རོགས་བྱེད་ལ་ནི། འདི་དང་མཉམ་དུ་མི་ཁ་ཤས་ཅིག་གིས་རོ་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ཨེ་འདྲ་རེད་ཤག། ག་ས། སེམས་པ་སེམས་པ་ཚོགས་མ་བསགས་རྒྱུ་མང་པོ་ཞིག་འདུག་སྙིང་རྗེ་ཁ་མི་འདུག་རོ། ག་ཁྱེད་རང་ཚོ་ཁ་ཤས་ཅིག་གི་བསམ་པ་ལ་ཨེ་འདྲ་བསམ་གྱི་ཡོད་ས་རོ། ག་ལོ་བོ་རེད། ང་ཚོ support ཡོད་ལ་ར་ཁྱེད་རང་ཚོ་གི support དེ་ངའང་རྒྱབ་ལ་འཁྱེར་ནས་ང་དམག་འཛིང་ག་འགྲོ་བ་མ་རེད་ད། ཁྱེད་རང་ཚོ་གི support དེ་ཁྱེད་རང་ཚོ་ལ་རང་ཕན་ཐོག་གི་རེད་ལ་ངའོ་དེ་ཅི་ལ། དེ་ཡིན་ཙང། ཁྱེད་རང་ཚོ་བསམ་བློ་དེ། སོ་སོའི་སྒང་ལ apply བྱེད་རོགས་གྱིས་ཁ་ཤས་ཅིག་ཡང་ཞེ་པོ་ཅིག support ཡིན་པའི་གི་སྐད་ཆ་བྱས་ཨ་ནི་ཡང། ཨ་ཅཱརྱ་ཡེ་ཤེས་ཕུན་ཚོགས་ཀྱི་པར་ཁྱད་མཚར་པོ་དེ་འདྲ་བཟོས་ནས་ང་ལ་བསྐུར་ཡོང་གི་འདུག།

དེ་ནས་ནད་པ་འདྲ་བོ་མཐོང་གི་འདུག་ལེ། དེ་འདྲའི་པར་དགོས་ཡ་མི་འདུག་ལེ་ང་ཚོ་ལ། རེ་བ། སོ་སོ་དེ་སུ་ཡིན་པ་ཡིན་ནའི། རེ་བ། དེ་འདྲའི། ད་ག་རང་པར་གྱི་གཅིག་བྱས་ན་ཁྱོད་ཀྱིས་ང་ལ་དགག་པ་དང་ཡིན་ས་རེད་དེ་གར་བཞག་པར་ཡག་པོ་ཞིག་འདུག་ས་ཧཧཧཧཧཧ་ས་གཅིག་བྱས་ན་ཁོས་ང་ལ་ཀྱག་ཀྱག་བྱེད་པའི་སྐད་ཆ་ཡིན་ས་རེད་རེ་བ། ཀྱག་ཀྱག་བྱས་པ་ཡིན་ནའི་ཀྱག་ཀྱག་རུང་མ་རེད་ད་དེ་འདྲ་བོ་ཅིག་ཡིན་ན་པར་ད་ག་རང་དང་ཁྱེད་རང་གི་ཡི་གེ་ད་ག་རང་ལ་ངེད་ཀྱིས proof ནང་ལ་བླུགས་ནས་ངེད་ཀྱིས court ལ submit བྱེད་ཐུབ་ཀྱི་རེད་ད་ག་རང་ལ་གར་སྟོན་དགོས་པ་རེད་ལབ་ན་ཁྱོད་རང་གི་ངོས་ལེན་གྱི་ཡོད་པའི་རྟགས་སྟོན་དགོས་པ་རེད་ད་ཕྱོགས་གཅིག་ཁྱོད་རང་གི་ཕྱག་ལས་རྒྱག་དགོས་པ་རེད་ད་ཡིན་ན་ཡང་འདི abuse རེད་ད་ལ་ནི་ངས་འདི་བྱེད་ཡི་ལ་ཡ་ཕྱོགས་གཅིག་ནས་གལ་སྲིད་ཁྱོད་རང་གིས་ཡག་རྟགས་བྱས་ནས་ཨ support ཡོད་མདོག་མདོག་ཡིན་པ་ཡིན་ནའི་འདི་འདྲའི་འདྲ་བོ་དགོས་ཀྱི་མ་རེད་འདི་སྐྱེས་དམན་ནང་ལོགས་ལ་ཁྱོད་རང་གི་ཨ་མ་མཐོང་གི་འདུག་བས་ཁྱོད་རང་ལ་བུ་མོ་ཡོད་ན་བུ་མོ་མཐོང་གི་འདུག་བས་ཁྱོད་རང་ལ་སྐྱེས་དམན་ཡོད་ན་སྐྱེས་དམན་མཐོང་གི་འདུག་བས་ཁྱོད་རང་ལ་སྤུན་ཀྱག་བུ་མོ་ཡོད་ན་སྤུན་ཀྱག་བུ་མོ་མཐོང་གི་འདུག་བས་ལས་ད་ད་བསམ་བློ་བཏང་དང་ཁྱེད་རང་སྙིང་རྗེ་པོ་མཐོང་གི་འདུག་དེ། ཨོ་འདི་འདྲའི་བྱས་ནས་ཁྱེད་རང་བསམ་བློ་བཏང་ཨ། གལ་སྲིད་ཁྱེད་རང་ཨ། བསམ་བློ་གཏོང་སྟངས་ཤེས་ཀྱི་མི་འདུག་བསམ་ན་བསམ་བློ་གཏོང་སྟངས་འདུག་སེ་ནས་ཡོད་རེད་ད་ཨཱས་ལ་ནི། དེ་བྱས་ནས་དེ་འདྲའི་ངས་ཨ་ཅཱརྱ་ཡེ་ཤེས་ཕུན་ཚོགས་སྡུག་ཅག་རེད་ད་སྡུག་ཅག་རེད་ལ་ནི་ལབ་ཡིན་ཟེར་ནས་ཁྱེད་རང། ཁྱེད་རང་འདྲ་བོ་སྦྱིན་པས་ན་འདི་འདྲའི་གི Imagination ཞེད་སྣང་ཚ་པོ་འདི་འདྲས་བྱེད་དགོས་མི་འདུག་འདི་དང་འདི་འདྲའི་འདྲ་བོ་རྐྱེན་གྱིས་བྱས་ནི་ང་རང་ཚོའི་སྤྱི་ཚོགས་ནང་ལ་བོད་བ་བུ་མོ་འདི་ཚོ་ཨ་དཀའ་ངལ་ལ་འཕྲད་པ་ཡིན་པ་ཡིན་ནས་དཀའ་ངལ་ཐུག་ཡ་མ་ཐུག་ཡག་གི་རྒྱུ་མཚན་གཅིག་དེ་ལ་ཐུག་གི་འདུག་ཟེར་ནས་ངས་འོ་དེ་ཅིག་ཞུ་ཡ་ཡིན། དེ་ཡིན་ཙང་ཁྱེད་རང་ཚོ་སྤྱི་ཚོགས་ནང་ལོགས་ལ་བཀའ་མོལ་གང་དང་གང་གནང་གི་ཡོད་པ་ཡིན་ན་རེད་ག་རེ་དང་ག་རེ་བྱེད་ཀྱི་ཡོད་པ་ཡིན་ན་རེད་ཨ་ལས་དང་པོ་བསམ་བློ་རྒྱ་ཆེན་པོ་ཅིག་བཏང་རོགས་བྱེད་ཨ་ཕྱོགས་གཅིག་ནས་ཁྱོད་རང་ཚོར་ཨ་སོ་སོ་གི་ཨ་ག་ལ་འོ་རེད།

ཨ་ཅཱ་རི་ཡ་ཡེ་ཤེས་ཕུན་ཚོགས་ཀྱི་དཀའ་ངལ་འདི་ཡིན་པ་ཡིན་པ་ཡིན་ནའི་བུ་མོ་འདི་ཚོ་ལ་བྱུང་བཞག་ལ་ནི་ངས་དང་པོ་ཁོ་རང་བུ་མོ་འདི་ཚོ་ལ་བྱུང་བཞག་ལ་ནི་ལ་རེ་ཞུ་ལ་གི་ལ་གི་ལ། དེ་སུ་ལ་ལབ་པ་རེད་ཁོས་ག་ནས་ཧ་གོ་བ་རེད་ག་འདྲས་སྐད་ཆ་འདི་སྤྱི་ཚོགས་ནང་ལ་དོན་པ་རེད་ཧ་གོ་དགོས་རེད་ད་གལ་སྲིད་ང་ཚོ་འདི case དེ་ག་བ་དང་ག་བ་ལ་སླེབས་པ་ཡིན་ནའི cause དང condition དང་གང་གང་ལ་བརྟགས་ནས་སླེབས་ཀྱི་རེད་མ་གཏོགས་དེ་ད་ག། འདི་ཆགས་ཀྱི་མ་རེད་ད་ས་ལ་ནི་འདི་ཡིན་ཙང། ད་འགའ་ཤས་ཅིག་ང་ལ support ཡོད་དང་མེད་ཀྱི་སྒང་ལ་ཡུལ་ཅིག་བཤད་ཡོང་གི་འདུག་ཨ། བཤད་མ་ཡོང་ཨ། ཁྱེད་རང་ཕ་གི་ཨམ་ཕྲག་ནང་ལ་ཉར་ཁྱེད་རང་ལ་ཕན་ཐོགས་ཀྱི་རེད་ལ་ནི་ལའེ། ཧ་གོ་སོང་ཨ། དེ་འདྲའི་འདྲ་བོ support གྱི་སྐད་ཆ་ཁོ་རང་མ་བཤད་ཧ་གོ་སོང་ཨ་ལའེ་ཅི་ཨ། འོ་དེ་ག་ཞིག་ཞུ་ཡ་ཡིན། ཨ་ནི་འདི་དང་མཉམ་དུ། མི་དམངས་ཁྱེད་རང་ཚོ་སུ་དང་སུ་ཡིན་པ་ཡིན་ནས་བསམ་བློ་རྒྱ་ཆེན་པོ་བཏང་ཡ་དཔེ་གལ་ཆེན་པོ་རེད་ད་ང་རང་ཚོ་གི་སྤྱི་ཚོགས་ནང་ལ་འདྲ་མིན་སྣ་ཚོགས་ཀྱི་ཆགས་བསྡད་ཀྱི་ཡོད་རེད་དེ་ཆགས་བསྡད་ཀྱི་འདུག་ལབ་པ་ཙམ་ལ་མི་དེ་ག་འགའ་ལོ་ཆགས་སྟོང་ཉག་སྟོང་གི་དོན་ཡ་མ་རེད་ཨ་ལས་དང་པོ་བགྲོ་གླེང་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཨ། སུ་དང་སུ་ཡིན་པ་ཡིན་ནས་ནང་ལོགས་ལ་བགྲོ་གླེང་བྱེད་ཡ་གལ་ཆེན་པོ་རེད་ཨ་ནི་ཡིན་སྲིད་བ་ད་ཡིན་མ་སྲིད་བ་ད་ག་རེ་ཡིན་ནས possibilities སྒང་ལ་ང་ཚོ་གི་སྐད་ཆ་བཤད་པ་ཡིན་ན་དེ་དུས་གུ་ཡངས་པོ་ཆགས་ཀྱི་རེད་བ་ལམ་སང་གཅིག་གིས་གཅིག་ལ་སྐྱོན་འཛུགས་བྱེད་ཡ་མེད་པ་བྱས་ཨ་གཅིག possibilities སྒང་ལ་བཞག་ནས་ང་ཚོ་གི་སྐད་ཆ་བཤད་པ་ཡིན་ན་ཨ་ང་ཚོ་གི་མི་མང་གི་བསམ་བློ་ཡ་རྒྱ་ཆེ་རུ་དང་མཐོང་རྒྱ་ཆེ་རུ་དང་ཨ་ནི་ག་ལ་འོ་རེད་སྤྱི་ཚོགས་ནང་ལོགས་ལ་ག་ལ་འོ་རེད་གཙང་མ་ཆགས་ཀྱི་རེད་ལབ་ཡས་ཅིག་ཡིན་མ་གཏོགས་གཞན་ཚང་མ་གི་གཅིག་གཅིག་ལ་ཡ་ལ་བཙུགས་ཆོག་ཆོག་བྱས་ནས་བསྡད་པ་ཡིན་མི་མང་སུ་དང་སུ་ཡིན་ན་ཡང་རྒྱབ་སྐྱོར་བྱེད་ཀྱི་ཡོད་ལ་ནི། ཁྱེད་རང་ཚོ་གི་རྒྱབ་སྐྱོར་དྲང་པོ་བཤད་པ་ཡིན་ན་དེ་ཧན་ད་ང་རང་ཚོའི་སྤྱི་ཚོགས་ནང་ལ་ག་རེ་དང་ག་རེ་ཆགས་ཀྱི་འདུག་དེ་གང་ག་རྒྱབ་སྐྱོར་གྱིས་རང་བྱས་ནི་ཆགས་ཡོད་རེད་ད་ཧ་གོ་གི་ཡོད་ན། དེ་ཡིན་དུས་སྒང་ལ་བློ་བཟང་སེང་གེའི་སྐབས་ལ་ཡིན་ན་རེད་ཨ། ཁོ་ལ་ང་ཚོ་གི་རྒྱབ་སྐྱོར་བྱས་པ་རེད་ཡིན་ནས་ཁོས་ང་ཚོ་གི་བསམ་པ་ནང་བཞིན་བྱས་ཟེ་བྱས་མ་སོང་ཨ། ཨ་གཅིག་པ་གཅིག་རྐྱང་ཧན་ད་སྤྱི་ཚོགས་ནང་ལ་བགོ་བཤའ་གཉིས་ལ་རྒྱབ་ནི། ཕྱོགས་རིས་ལ་རྒྱབ་སྐྱོར་རང་བྱས་བསྡད་ཡོད་རེད། ཧ་གོ་གི་ཡོད་ན། འོ་འདི་བྱས་ནས་ང་ཚོ་གི་དེ་འདྲས་མ་བྱས་པ་ཡིན་ན། ཁོ་ཐག་གཙང་མ་ཅིག་བྱས་པ་ཡིན་པ་ཡིན་ན། ཨ་ང་ཚོ་དཀའ་ངལ་འདི་ད་འདི་རང་ཞིག་འཕྲད་ཀྱི་མ་རེད་བ་ས་ལ་ནི་རེད་བ། ཨ་འདི་བྱས་ནས་སུ་ཡིན་ནས་ཅིག་རྒྱབ་སྐྱོར་བྱེད་མཁན་གྱི་རྣམ་པ་ལ་ཡང་ལམ་སང་ཅིག་ལ་སྐྱོན་འཛུགས་བྱེད་ཆོག་ཆོག་དེ་མ་བྱེད་རོགས་བྱེད་ས་ལ་ནི། འོ་འདི་བྱས་ནས་དང་པོ་ཁྱེད་རང་གི་རྒྱབ་སྐྱོར་བྱེད་ཡ་སྔོན་ལ་ཨ་ལས་དང་པོ་ཁྱོད་རང་ག་རེ་ཅིག་ནས་རྒྱབ་སྐྱོར་བྱེད་གི་ཡོད། བྱེད་དགོས་ཡ་འདུག་ཡ་མི་འདུག་ཨེ། ཨ། ཡང་མེད་ན། ཨ། ག་རེ་ཟེར། ཨ་ལས་དང་པོ་གནས་སྟངས་དེ་འགོ་ཚུགས་དགོས་ཀྱི་འདུག་དང་མི་འདུག་དེ་ཚོ་ཡ་ལྟ་ཡ་འདི་དཔེ་གལ་ཆེན་པོ་རེད་སྒོ་བཅད་མ་ཚོ་ཨ་ལས་ང་གི་རྒྱབ་སྐྱོར་བྱས་ཡིན་པ་ཨ་ནི་རླུང་ལངས་ནས་ཙོག་ཏྲོག་བཏོན་བསྡད་པ་ཡིན་ན་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད་དེ་བྱས་ནས་ངས་ཁ་སང་སྔོན་མ་ལབ་ཡིན་པ་ཨ། སོ་སོ་གི་འོས་ཤོག་བླུགས་ཡིན་ཨ་ནི་འོས་ཤོག་བླུགས་ས་དེ་སློབ་སྦྱོང་དཔེ་མཁས་པ་བྱས་སོ་སོ་དེ་ལ་སློབ་སྦྱོང་བྱེད་ཡས་མེད་ན་ཨ་སློབ་སྦྱོང་མེད་མཁན་དེ་ཚོ་གང་ག་སློབ་སྦྱོང་ཡོད་མཁན་གི་བཙོངས་བཞག་གི་རེད་ཨ་ནི་ཁྱོད་རང་ག་རེ་རེད་ས་ཧ་གོ་གི་མ་རེད་ལབ་དགོས་རྒྱུ་མཚན་འོ་དེ་ལ་ཐུག་གི་འདུག་ཨ་དེ་བྱས་ནས་སོ་སོ་གི་བགྲོ་གླེང་བྱེད་དགོ་ནའི་བྱེད་གོ་བརྡ་འཕྲོད་དགོ་ནའི་འཕྲོད་ངས་འདུག་སེ་ལྟ་བ་ཡིན་ན་ར་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་མི་མང་ལ Therapy Therapy དགོ་ས་དཔེ་མང་པོ་འདུག་ལན་ལན་མི་མང་ཆེ་ལ Therapy དགོ་འདུག་མང་ཆེ་སྐད་ཆ་བཤད་ས་མ་ར་འདི་འདི་ཞིང་སྐད་ཆ་བཤད་ས་དགོ་གི་འདུག་ཨ་ནི་ཨ་བྱུང་བ་ཡིན་ན་ཅིག་རེ་རེ་གཉིས་གཉིས་ད་ཨ་ནམ་ཆོས་རྒྱུན་དུ་ནི་ཁྱོད་རང་ཚོ་སྟོང་པ་ཡོད་ཤོས་ཡོད་ཤོས་བར་ལ་མི་མང་པོ་ཅིག་བསྐོངས་ནས་ཨ་ནི་སྐར་མ་ལྔ་ལྔ་བཅུ་བཅུ་བྱས་ནས་སྐད་ཆ་བཤད་བཅུག་གོ་ནས

ཁ་ནས་ལབ་ཀྱིན་ལབ་ཀྱིན་ལ་རོགས་སོ་སོ་གི་ནོར་འཁྲུལ་དེ་ཅིག་མཐོང་གི་མི་འདུག་མི་གི་ནོར་འཁྲུལ་དེ་ཤི་མ་ཤི་སྒྲུང་གི་འདུག་ར་དེ་སྒྲོན་ཤོག་བར་ལ་སོ་སོ་གི་ནོར་འཁྲུལ་དེ་ཧ་ལས་པ་མང་པོ་འདུག་དེ་ཧ་ཡི་གོ་གི་མི་འདུག་ཤ་དེ་དེ་ག་རེད་ལབ་ན་སེམས་ཁམས་འཕྲོད་བསྟེན fucked up རེད་དེ་ཡིན་དུས་སྒང་ལ་དངོས་གནས་ལ་ཡོད་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་མི་སུ་དེ་སུ་ཡིན་པ་ཡིན་ནའི། ཨ་ལེ་དང་པོ་མི་ལ་ཕར་འགྲེལ་བཤད་རྒྱག་ཡ་སྔོན་ལ་སོ་སོ་གི་ནང་སྒོ་དེ་ཧ་གོ་དགོ་འདུག་གལ་སྲིད་ནང་ནང་ལོགས་ལ་ཁྱེད་རང་གི་ནང་ལོགས་ལ་ཁོག་པ་ནང་ལོགས་ལ་སེམས་ཁམས་འཕྲོད་བསྟེན་དངོས་གནས་ཞེ་པོ་དཀའ་ངལ་ཡོད་བསམ་པ་ཡིན་ན་ཨ་སྐད་རྒྱག་དགོ་འདུག་ན་རྒྱག་དཀར་ཡོལ་གཉིས་གསུམ་གཅག་དགོ་འདུག་ན་གཅག་ཨ་ལེ་ཨ་འདོད་ན་དེ་ལས་ལྷག་དགོ་གི་འདུག་ན་མི་འགའ་ཤས་ཀྱིས་ར་སོ་སོ་སོ་ག་རེ་ཟེར་སོ་སོ་སོ་སྡོད་ས་དང་ས་གནས་དང་སྡེ་བ་ལ་ཨ་ནི་མི་འཛོམས་ནི་མི་དེ་མི། Circle ཆེ་ཆུང་ག་ཚོད་ར་འོ་ཅི་ཡོད་བ་ཡིན་ན་དེའི་ནང་ལོགས་ལ་མི་རེ་རེ་རེ་རེ་གི་སྐད་ཆ་བཤད་ཡ་ཡོད་རྒྱུ་ར་འོ་ཅི་ཟེར་བ་ཡིན་ན་ཡག་པོ་འདུག་ས་ཨ་ནི་ཁྱེད་རང་སྐར་མ་ལྔ་བཤད་ཁྱེད་རང་སྐར་མ་ལྔ་བཤད་སྐར་མ་ལྔ་བཤད་ཨ་ནི་འདི་འདྲ་བྱས་ནི་བཤད་པ་ཡིན་ནའི་ཡག་པོ་འདུག་ས་ཨ་ནི་དེ་གི་དེ Let out ལབ་ཡ་བྱས་བ་བློས་བློས་བཏང་བྱས་ཤིག་ལབ་ཡོད་ལབ་ཡ་བྱས་འདུག་བློས་བཏང་དེ་ད་ག་བྱས་ནི་ཁ་སེམས་པ་ནང་ལ་ཁོག་པ་ནང་ལ་སྐད་ཆ་ཉར་ནི་བློས་བཏང་བྱས་པ་མ་ཟད་ཨ་དངོས་གནས་རང་གི་མ་ཁ་ནི་མར་བཤད་མར་བློས་བཏང་བྱེད་དགོས་ཀྱི་བ། དེ་དེ་དཔེ་གལ་ཆེན་པོ་འདུག་ང་ཚོ་མི་དམངས་མང་ཆེ་གི Throat Chakra དེ Activate བྱེད་དགོས་ཀྱི་འདུག་ཨ་ནི་འོ་དེ་གཅིག་ཞུ་ཡ་ཡིན ok ཨ་ད་ག་རང་ཡིན་ད་རིང་གི་དོན་དག་ལ་ཐུགས་རྗེ་ཆེ་ངེད་ཀྱི་ད་ར་ད་ཅི་ནི་འདི་འགྲོ་འོ་འགྲོ་འོ་འགྲོ་བསམ་སོང་ག་ར་དེ་བདེ་པོ་བྱུང་མ་སོང་འོ་དེ་ཅི་ནི་ཨ་འདུག་ལྷག་སོང།